ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་བཅུ་དྲུག་གཟའ་མིག་དམར་གྱི་སྔ་དྲོའི་ལས་རིམ་དེ་བཞིན་བཀོད་སྒྲིག་གནང་མཁན་མཁའ་འགྲོ་གཡང་འཛོམས་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་རིན་ཆེན་ཆོས་སྒྲོན་བཅས་ང་ཚོ་ཐུན་མོང་གིས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་ཐའེ་ཝན་གཞུང་འཛིན་མང་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གཞོན་པ་ལེ་ཆིང་ཐེ་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་པར་རྒྱལ་སྤྱི་དང་ཐའེ་ཝན་གཉིས་བར་གྱི་འབྲེལ་ལམ་བཟང་དུ་འགྲོ་ངེས་ཡིན་སྐོར་འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་གིས་ཐའེ་ཝན་གྱི་བདམས་ཐོན་སྲིད་འཛིན་ལི་ཆིང་ཏི་མཆོག་ལ་དགའ་བསུའི་འཚམས་འདྲི་ཞུས་ཡོད་པ་དང། ཡང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་བལ་ཡུལ་བློ་སྒྲིག་དཔལ་འབྱོར་གླིང་གཞིས་ཆགས་དབུ་བརྙེས་ཏེ་ལོ་ལྔ་བཅུ་འཁོར་བའི་དུས་ཆེན་ཐོག་འཚམས་འདྲི་གནང་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་འཛམ་གླིང་ནང་ནད་མུག་འཁྲུག་རྩོད་ཞི་ཞིང་ཞི་བདེ་གནས་ཐབས་དང་ཀུན་ལ་བྱིན་རླབས་འཇུག་རྒྱུ་སོགས་ཀྱི་སླད་དུ་གནས་མཆོག་རྡོ་རྗེ་གདན་ནང་ལེགས་སྦྱར་གྱི་སྐད་ཐོག་ནས་འཇམ་དཔལ་མཚན་བརྗོད་གསུང་འདོན་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཐེངས་འདིའི་གནས་འཕྲིན་ལེ་ཚན་ནང་ཉེ་དུས་ཨ་མེ་རི་ཁའི Thermo Fisher Scientific ཞེས་པའི་ཁེ་གཉེར་ལས་ཁང་གིས་རིགས་རྫས་བསྡུ་རུབ་བྱ་རྒྱུའི་ཡོ་བྱད་ཁག་བོད་ལ་བཙོང་མཚམས་འཇོག་རྒྱུའི་ཐག་གཅོད་བྱས་པའི་གནས་ཚུལ་ཐོན་སྟབས་ཨ་རིའི་ཁེ་གཉེར་ལས་ཁང་དེ་རྒྱ་ནག་ལ་རིགས་རྫས་བསྡུ་རུབ་བྱ་རྒྱུའི་ཡོ་བྱད་བཙོང་མཚམས་འཇོག་དགོས་པའི་དགོས་འདུན་བཏོན་ནས་ངོ་རྒོལ་གནང་མཁན་གྱི་འབྲེལ་ཡོད་མི་སྣ་ཁག་ལ་གནད་འདྲི་ཞུས་པ་ཞིག་བསྐྱར་ཟློས་ཞུ་རྒྱུ་དང། མཇུག་ཏུ་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་བཅས་དེ་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་བཙུགས་པའི་གོང། ཐེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གཞོན་པ་ལའེ་ཅིང་ཏི། སྲིད་འཛིན་གྱི་འོས་བསྡུར་རྒྱལ་ཁ་ཐོབ་པར་རྒྱལ་སྤྱི་དང་ཐེ་ཝན་དབར་གྱི་འབྲེལ་ལམ་བཟང་དུ་འགྲོ་ངེས་ཡིན་པ་འབྲེལ་ཡོད་ཉམས་ཞིབ་པ་ཁག་ཅིག་གིས་འགྲེལ་བརྗོད་གནང་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་སྙན་སྒྲོན་ཞུ་གི་ཡིན།
འདི་ཚེས་བཅུ་བཞི་ཉིན་གནས་མཆོག་རྡོ་རྗེ་གདན་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ། Democratic Progressive Party། ཡི་སྲིད་འཛིན་གཞོན་པ་ལའེ་ཆིང་ཏེན་ལ་སྲིད་འཛིན་གྱི་འོས་བསྡུ་ཐོབ་པར་འཚམས་འདྲི་ཡི་གསུང་འཕྲིན་སྩལ་བའི་ནང། ཐའེ་ཝན་ནང་དུ་དམངས་གཙོའི་ལམ་ལུགས་ལག་བསྟར་གནང་བ་འདི་ནི་རང་དབང་དང་འདྲ་མཉམ། ལ་རྒྱ་ཡོད་པའི་སྒོ་ནས་འཚོ་བ་སྐྱེལ་འདོད་ཡོད་པའི་ང་ཚོ་ཚང་མའི་བློ་སྟོབས་དང་སེམས་ཤུགས་ཀྱི་འབྱུང་ཁུངས་ཡིན་པ་བཀའ་གནང་སྟེ་ཐའེ་ཝན་གྱི་ནང་པ་ཚོ་ནི་ནང་པ་སངས་རྒྱས་པའི་ཆོས་ལུགས་ལ་ཧ་ཅང་གི་དད་གུས་ཡོད་པ་འདི་ནི་ངོས་ཀྱི་ཡིད་སྨོན་སྐྱེ་ས་ཞིག་ཀྱང་ཡིན། ངོས་ནང་པའི་དགེ་སློང་ཞིག་ཡིན་པའི་ཆ་ནས་ཐའེ་ཝན་གྱི་དད་ལྡན་པ་ཚོས་རེ་སྐུལ་ཞུས་པ་བཞིན་ངོས་ཀྱིས་དུས་ནས་དུས་སུ་ཁོ་རྣམས་ཀྱི་རེ་བ་སྐོང་ཐབས་ལ་འབད་ཀྱི་ཡོད་ཅེས་བཀའ་གནང་འདུག་དེ་ཡང་འདི་ཚེས་བཅུ་གསུམ་ཉིན་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གཞོན་པ་ལའེ་ཆིན་ཏེན་ལགས་སུ་འོས་གྲངས་ས་ཡ་ལྔ་དང་འབུམ་ལྔ་ལྷག་ཐོབ་སྟེ་སྲིད་འཛིན་གྱི་འོས་བསྡུའི་རྒྱལ་ཁ་བླངས་པ་དེ་ཡིས་མ་འོངས་འཛམ་གླིང་གི་དམངས་གཙོའི་ལམ་ལུགས་ལ་བཟང་ཕྱོགས་ཀྱི་རེ་བ་གསར་པ་ཞིག་དང་རྒྱལ་སྤྱི་དང་ཐའེ་ཝན་བར་གྱི་འབྲེལ་ལམ་ཡང་བཟང་དུ་འགྲོ་ངེས་ཡིན་པ་འབྲེལ་ཡོད་ཉམས་ཞིབ་པ་ཚོས་འགྲེལ་བརྗོད་གནང་བྱུང། དེ་ཡང་ཐའེ་ཝན་གནས་བཞུགས་རྒྱ་ནག་དང་ཡུ་རོབ་གཉིས་ཀྱི་གནད་དོན་ཐོག་ཉམས་ཞིབ་པ་སུ་ཛཱ་ཨ་ན་ལགས་ཀྱིས། I am sure that European Member States and། ད་སྐབས་ཡུ་རོབ་ཀྱིས་རྒྱ་ནག་ཐོག་འཛིན་པའི་སྲིད་བྱུས་དང་ལངས་ཕྱོགས་ལ་འགྱུར་བ་འགྲོ་མུས་ཡིན་པར་བརྟེན། ད་རེས་ཡུ་རོབ་ཀྱིས་ཐའེ་ཝན་འོས་བསྡུ་ལ་དམིགས་བསལ་དོ་སྣང་བྱས་ཡོད། སྲིད་འཛིན་གྱི་འོས་བསྡུའི་རྒྱལ་ཁ་ཐོབ་མཁན་ལའེ་ཆིན་ཏེན་ལགས་ཀྱིས་སྲིད་འཛིན་ཟུར་པ་ཚའེ་ཡིན་ཝེན་ལགས་ཀྱི་ལས་དོན་རྣམས་མུ་མཐུད་རྒྱུན་འཁྱོངས་བྱས་ཏེ། རྒྱལ་སྤྱི་དང་ཐའེ་ཝན་བར་གྱི་འབྲེལ་ལམ་བཟང་དུ་འགྲོ་ངེས་ཡིན་པ་མ་ཟད་འབྱུང་འགྱུར་ཡུ་རོབ་ནི་ཐའེ་ཝན་གྱི་མཐུན་གྲོགས་གལ་ཆེ་ཞིག་ཏུ་འགྱུར་ངེས་ཡིན་ཞེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཡང་དེ་དང་ཕྱོགས་མཚུངས་འདི་ཚེས་བཅུ་བཞི་ཉིན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས Antony Blinken ལགས་ཀྱིས Twitter སྤྱི་ཚོགས་དྲ་ལམ་སྟེང་སྐུ་ཞབས Lai Ching-te ལགས་སུ་འཚམས་འདྲི་ཞུས་ཏེ། ཐའེ་ཝན་མི་མང་གིས་རང་དབང་དང་དྲང་བདེན་གྱི་སྒོ་ནས་སྲིད་འཛིན་འོས་བསྡུའི་ནང་ཆ་ཤས་བླངས་པ་དེ་ཡིས་ཐའེ་ཝན་གྱི་དམངས་གཙོའི་ལམ་ལུགས་ཀྱི་སྟོབས་ཤུགས་མངོན་ཐུབ་པ་བྱུང་ཡོད་ཅེས་འཁོད་འདུག། ཡང་རྒྱ་གར་ཧར་ཡ་ན་མངའ་སྡེ་ན་ཆགས་པའི་ཨོ་པི་ཇིན་དལ་གཙུག་ལག་སློབ་ཆེན་གྱི་རྒྱ་ནག་ཉམས་ཞིབ་སྡེ་ཚན་གྱི་སློབ་དཔོན་འབུམ་རམས་པ་ཤེ་རི་པ་ན་པ་ཐག་ལགས་ཀྱིས། Fortunately it's still the DPP in power.
སྟབས་ལེགས་པ་ཞིག་ལ་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པས་མུ་མཐུད་འབྱུང་འགྱུར་ལོ་བཞིའི་རིང་སྲིད་དབང་འཛིན་རྒྱུ་ཡིན་པ་འདི་ནི་བཟང་ཕྱོགས་ཀྱི་གནས་ཚུལ་ཞིག་རེད། རྒྱུ་མཚན་ནི་གཞུང་འཛིན་ཚོགས་པ་དེའི་བརྒྱུད་ནས The New Southbound Policy འམ་རྒྱ་ནག་ལ་བསྟུན་མི་དགོས་པའི་སྒོ་ནས་ཐའེ་ཝན་དང་ལྷོ་ཤར་ཨེ་ཤེ་ཡའི་རྒྱལ་ཁབ་བཅོ་བརྒྱད་བར་འབྲེལ་ལམ་དེ་བཙུགས་ཐུབ་པ་བྱུང་ཡོད་པ་མ་ཟད། རྒྱ་གར་དང་ཐའེ་ཝན་བར་གྱི་འབྲེལ་ལམ་དེ་ཡང་མཐུན་ཕྱོགས་ཤིག་གི་ངོ་བོའི་ཐོག་ནས་བཟང་དུ་ཕྱིན་ཡོད་ལ་ཕྱོགས་གཉིས་ཀར་གཅིག་མཚུངས་ཀྱི་སེམས་འཚབ་བྱེད་ཡུལ་ཞིག་ཡོད་པ་འདི་ནི་རྒྱ་ནག་ཡིན། ལྷག་དོན་དུ་ལའེ་ཆིན་ཏེན་ལགས་ཀྱི་སྣེ་ཁྲིད་འོག་ཐའེ་ཝན་དང་རྒྱ་གར་བར་གྱི་འབྲེལ་ལམ་བཟང་དུ་འགྲོ་ངེས་ཡིན་ཞེས་འགྲེལ་བརྗོད་གནང་བྱུང། དུས་རྒྱུན་རྒྱ་ནག་གཞུང་གིས་ཐའེ་ཝན་ནི་རྒྱ་ནག་གི་ཁ་བྲལ་ཐབས་མེད་པའི་མངའ་ཁོངས་ཡིན་ལུགས་བཤད་ཀྱི་ཡོད་ཀྱང། ད་ལྟའི་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པས་རྒྱ་ནག་གིས་བཤད་པ་དེ་ངོས་ལེན་བྱེད་ཀྱི་མེད་པ་མ་ཟད་གཞུང་འཛིན་ཚོགས་པ་དེ་ཉིད་ཀྱི་འདེམས་ཐོན་སྲིད་འཛིན་སྐུ་ཞབས་ལའེ་ཆིན་ཏེན་ལགས་ནི་ཐའེ་ཝན་རང་བཙན་རྒྱལ་ཁབ་ཞིག་ལ་ངོས་འཛིན་བྱེད་མཁན་ཞིག་ཡིན་པ་དང་འོས་བསྡུ་ཚར་བའི་རྗེས་ཁོང་གིས་ཡོངས་ཁྱབ་གཏམ་བཤད་གནང་བའི་ནང། ང་ཚོས་རྒྱལ་སྤྱིའི་སྤྱི་ཚོགས་ལ་ཞུ་རྒྱུར་དམངས་གཙོ་དང་མི་གཅིག་དབང་བསྒྱུར་ལམ་ལུགས་གཉིས་ཀྱི་ནང་ནས་ང་ཚོ་ནི་དམངས་གཙོའི་ཕྱོགས་སུ་ལངས་ངེས་ཡིན་པ་མ་ཟད་ཐའེ་ཝན་ནི་འཛམ་གླིང་གི་དམངས་གཙོའི་ཡུལ་ལུང་ཁག་དང། མཉམ་ལས་བྱས་ཏེ་འགྲོ་རྒྱུ་ཡིན་ཞེས་གསུངས་ཡོད་པ་རེད། འོན་ཀྱང་ཁ་སྔོན་སྲིད་འཛིན་གྱི་འོས་བསྡུའི་ཉིན་ཤས་གོང་རྒྱ་ནག་གཞུང་གིས་ཐའེ་ཝན་གྱི་འོས་བསྡུ་ནི་ཞི་བདེ་དང་དམག་འཁྲུག་གི་གདམ་ག་ཞིག་རེད་ཅེས་བརྗོད་དེ་གལ་ཏེ་གཞུང་འཛིན་ཚོགས་པ་ཡི་འོས་མི་ལའེ་ཅིན་ཏུན་ལགས་སུ་རྒྱལ་ཁ་ཐོབ་པ་ཡིན་ན་དམག་འཁྲུག་ལངས་སྲིད་པར་ཐའེ་ཝན་ལ་འཇིགས་སྐུལ་བྱས་མིན་ལ་མ་ལྟོས་པར་ཐའེ་ཝན་མི་དམངས་ས་ཡ་ལྔ་དང་འབུམ་ལྔ་ལྷག་གིས་ལའེ་ཅིན་ཏུན་ལ་རྒྱབ་སྐྱོར་གྱི་འོས་ཤོག་བླུགས་ཏེ་ཁོང་ལ་རྒྱལ་ཁ་ཐོབ་ཡོད་པ་དང་ཕྱོགས་འགལ་གོ་མིན་ཏང་ཚོགས་པ་ཡི་སྲིད་འཛིན་འོས་མི་ཧའོ་ཡུའུ་དབྱི་ལགས་སུ་འོས་གྲངས་ས་ཡ་བཞི་དང་འབུམ་དྲུག་ཙམ་ལས་ཐོབ་མེད་པ་རེད།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་རིག་འཛིན་ཆོས་སྒྲོན་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་གིས་ཐའེ་ཝན་གྱི་བདམས་ཐོན་སྲིད་འཛིན་ལའེ་ཏིང་ཆེ་མཆོག་ལ་དགའ་བསུའི་འཚམས་འདྲི་ཞུས་གནང་འདུག་དེ་ཡང་ཁ་སང་གཟའ་ཉི་མའི་ཉིན་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་གིས་གནང་བའི་འཚམས་འཕྲིན་དེའི་ནང་ཁོང་གིས་བོད་མི་མང་སྤྱི་འཐུས་ལྷན་ཚོགས་དང་འཛམ་གླིང་གི་ས་གནས་གང་སར་གནས་པའི་བོད་མི་རྣམས་ཀྱི་སྐུ་ཚབ་ཞུས་ཏེ། ལའེ་ཅིང་ཏི་མཆོག་ཐའེ་ཝན་གྱི་སྲིད་འཛིན་ལ་བདམས་ཐོན་བྱུང་བར་དགའ་བསུའི་འཚམས་འདྲི་ཞུ་གི་ཡོད། ཐའེ་ཝན་གཞུང་མང་གཉིས་ནས་དུས་རྟག་ཏུ་མང་གཙོའི་རིན་ཐང་གོང་སྤེལ་གཏོང་བའི་སྣེ་ཁྲིད་གནང་ཡོད་པ་དང་འོས་བསྡུ་འདིས་ཐའེ་ཝན་མང་ཚོགས་ནས་མང་གཙོའི་ཆེད་དུ་དམ་བཅའ་བརྟན་པོ་ཡོད་པ་ཡང་བསྐྱར་གསལ་སྟོན་གནང་ཡོད་ཅེས་དང་བཙན་བྱོལ་བོད་མིའི་མང་གཙོ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མི་མང་ལ་བསྩལ་གནང་མཛད་པའི་ལེགས་སྐྱེས་ཤིག་ཡིན་པ་དང་བཙན་བྱོལ་བོད་མིའི་སྒྲིག་འཛུགས་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་གཉིས་ནི་བོད་ཀྱི་ཁྲིམས་མཐུན་གྱི་སྐུ་ཚབ་དང་མགྲིན་ཚབ་པ་ཡིན་སྐོར་ཡང་བཀོད་གནང་འདུག་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་མཆོག་ནས་ད་དུང་ང་ཚོས

སྤོག་ར་བློ་སྒྲིག་དཔལ་འབྱོར་གླིང་གཞིས་ཆགས་དབུ་བརྙེས་ཏེ་ལོ་ངོ་ལྔ་བཅུ་འཁོར་བའི་དུས་དྲན་འདིར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚབ་དང་སྒེར་ངོས་ནས་འཚམས་འདྲི་ཞུ་རྒྱུ་ཡིན་རྣམ་པ་ཚོས་བརྒྱུད་རིམ་མང་པོའི་ཐོག་ནས་བོད་བསྟན་སྲིད་ཀྱི་ཆེད་དུ་ཕྱག་ལས་མང་པོ་གནང་ནས་ལོ་ངོ་ལྔ་བཅུ་འཁོར་འགྲོ་གི་ཡོད་རེད་སྤྱི་བཏང་ལོ་ངོ་ལྔ་བཅུ་ཟེར་དུས་གྲངས་ཀ་བརྩིས་ན་མགྱོགས་པོ་འདྲ་ཞིག་རེད་མི་ཞིག་གི་མི་ཚེ་བསམ་བློ་བཏང་ན་མི་ཚེ་ཕྱེད་ཀ་ལྷག་ཙམ་རྫོགས་པའི་གནས་སྟངས་ཆགས་བསྡད་ཡོད་རེད། ང་ཚོ་བོད་ནས་བཙན་བྱོལ་དུ་ཡོང་བའི་སྐབས་སོ་སོ་ཟ་རྒྱུ་དང་འཐུང་རྒྱུའི་ཆེད་དུ་མིན་པར་གཙོ་བོ་ཆབ་སྲིད་ཀྱི་སྐྱབས་བཅོལ་བའི་གནས་བབ་ཞིག་ཆགས་ནས་རྒྱུ་མཚན་ལ་བརྟེན་ནས་རེད་དེ་འདྲའི་སྐབས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་རེད་དེ་བཞིན་བོད་པ་རྣམས་ནས་གནས་ཡུལ་རྒྱལ་ཁབ་སོ་སོའི་གཞུང་དང་མང་ཚོགས་ཀྱི་མཐུན་འགྱུར་ལ་བརྟེན་ནས་སྐྱབས་བཅོལ་བ་འདྲ་བ་དེའི་ནང་ནས་མ་འདྲ་བ་ཟུར་དུ་བོད་པ་རང་གནས་ཐུབ་རྒྱུའི་གནས་བབ་དེ་བྱུང་བ་ཡིན་དུས་ང་རང་ཚོའི་ངོས་ནས་དམིགས་བསལ་གྱི་སྤོབས་པ་སྐྱེ་དགོས་པ་ཞིག་ཡོད་རེད་དུས་ཚོད་དེའི་ནང་བོད་བསྟན་སྲིད་རིགས་ལྷག་པར་དུ་བོད་པའི་ཆོས་དང་རིག་གཞུང་སྐད་ཡིག་གོམས་གཤིས་བཟང་པོ་དེ་དག་ཉམས་པ་སླར་གསོ་དང་མི་ཉམས་གོང་འཕེལ་འབྱུང་ཐུབ་རྒྱུར་མི་རབས་རྒན་པ་ཚོ་ནས་ད་ལྟ་རྣམ་པ་ཚོའི་བར་དུ་འགན་ཁུར་རིམ་པའི་ཐོག་ནས་དེ་འདྲ་བྱུང་བ་ཡིན་དུས་སྐྱབས་མགོན་རིན་པོ་ཆེའི་བཀའ་སློབ་ལམ་སྟོན་འོག་ཏུ་ཞབས་འདེགས་ཞུ་རྒྱུ་དེ་དང་བོད་དིང་སི། ལ་ཕན་ཐོགས་ཀྱི་ཞབས་འདེགས་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད་ཅེས་དང་བལ་ཡུལ་སྤོག་ར་གློ་སྒྲིག་དཔལ་འབྱོར་གླིང་གཞིས་ཆགས་དབུ་བརྙེས་ནས་ལོ་ལྔ་བཅུ་འཁོར་བའི་དུས་དྲན་སྲུང་བརྩི་ཞུ་རྒྱུ་དེའང་འདས་པའི་ལོ་རྒྱུས་ཀྱི་གནས་བབ་ནས་ཉམས་མྱོང་བསགས་ནས་མ་འོངས་པའི་སྤྱིར་བོད་བསྟན་སྲིད་རིག་བྱེ་བྲག་བལ་ཡུལ་སྤོག་ར་གློ་སྒྲིག་དཔལ་འབྱོར་གླིང་གཞིས་ཆགས་དེ་ཡར་རྒྱས་ག་འདྲ་ཞིག་གཏོང་ཐུབ་ཀྱི་རེད་དེ་བཞིན་གཞིས་ཆགས་ནང་ཉམ་ཐག་འཁོས་ཞན་དེ་འདྲ་ཡོད་པ་ཡིན་ན། དེ་ཚོའི་གནས་སྟངས་ཡར་རྒྱས་འགྲོ་རྒྱུའི་རོགས་སྐྱོར་ག་རེ་གནང་དགོས་ཀྱི་འདུག་ད་ག་ནང་བཞིན་སློབ་ཕྲུག་ཚོར་འདབ་གཤོག་གཉིས་ལྡན་གྱི་མ་འོངས་པར་བོད་སྤྱི་ལ་ཞབས་འདེགས་ཐུབ་རྒྱུའི་ཤེས་ཡོན་དང་སེམས་ཤུགས་བསྐྲུན་དགོས་རྒྱུ་དེ་ཚོ་ཤིན་ཏུ་ནས་གལ་ཆེན་པོ་ཆགས་བསྡད་ཡོད་རེད་དེ་ཚོ་ཚང་མས་དགོངས་པར་བཅངས་རོགས་གནང་ཞེས་གསུངས་ཡོད་འདུག། ཡང་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་ཡག་ལ་བོད་པའི་གླུ་མ་གྲགས་ཅན་དབྱངས་ཅན་ལྷ་མོ་ལགས་ཀྱིས་ཨ་མི་རི་ཀའི་ནུབ་རྒྱུད་ས་ཁུལ་ཁག་ཅིག་ནང་རོལ་དབྱངས་ཀྱི་སྐོར་བསྐྱོད་གནང་རྒྱུ་ཡིན་འདུག་དེ་ཡང་ཨ་རིའི་ནང་བཅའ་བཞུགས་བོད་པའི་གཞས་མ་གྲགས་ཅན་དབྱངས་ཅན་ལྷ་མོ་ལགས་ཟླ་བ་འདིའི་ཚེས་བཅུ་བདུན་ནས་བཟུང་ཨ་རིའི་ནུབ་རྒྱུད་ནིའུ་མེག་སི་ཀོ་མངའ་སྡེའི Santa Fe དང Albuquerque ད་ག་ནང་བཞིན Taos བཅས་ས་གནས་གསུམ་ནང་ཁོང་གི་གཞས་གསར་པ One Drop of Kindness འམ་ཐད་སྒྱུར་ཞུས་ན་ཕན་སེམས་ཀྱི་ཐིགས་པ་གཅིག་ཞེས་པའི་རོལ་དབྱངས་ཀྱི་གཞས་ཀྱི་འོད་སྡེར་བསྐྲུན་པ་དེ་བཞིན་འགྲེམས་སྤེལ་གནང་རྒྱུ་ཡིན་འདུག་ལ་གཞས་གསར་པ་དེའི་མིང་བྱང་གཞི་བཟུང་གཞན་ཕན་གྱི་ཀུན་སློང་དང་འབྲེལ་བའི་སྐོར་ཡིན་འདུག Albuquerque དུས་དེབ་ཞེས་པའི་ས་གནས་ཀྱི་བརྒྱུད་ལམ་ཁག་ཏུ་ཕྱི་ཟླ་དང་པོའི་ཚེས་བཅོ་གསུམ་ཉིན་གནས་ཚུལ་སྤེལ་བར་གཞིགས་ན་དབྱངས་ཅན་ལྷ་མོ་ལགས་ཀྱིས་དེང་སང་གི་དུས་ཚོད་འདིར་མི་མང་པོ་ཞིག་སྡུག་བསྔལ་དང་སེམས་མ་སྐྱིད་པའི་གནས་སྟངས་ཤིག་དངངས་འཚབ་ཀྱི་ཚོར་བ་སྐྱེ་བཞིན་ཡོད་ལ་དམིགས་བསལ་ནུབ་ཕྱོགས་སུ་མང་པོ་ཞིག་གི་སེམས་ནང་ཞེད་སྣང་དང། ཁོང་ཚོས་དགའ་པོ་དང་བརྩེ་བ་སྤྲོད་མཁན་སུ་གཅིག་མེད་པའི་ཚོར་སྣང་ཤུགས་ཆེན་པོ་ཡོད་རེད། དེ་འདྲའི་དུས་ཚོད་འདིར་ངོས་རང་གིས་གཞས་དང་རོལ་དབྱངས་ཀྱི་བརྒྱུད་ལམ་ནས་ཁོང་ཚོའི་སེམས་བཅོས་ཐབས་དང་མི་བཟང་པོ་ཞིག་ཡོང་ཐབས་སུ་འབད་བརྩོན་བྱེད་ཀྱི་ཡོད་ལ་ང་ཚོ་མཉམ་རུབ་ཀྱི་ཐོག་ནས་ཐབས་ཤེས་བྱས་པ་ཡིན་ན་རིམ་པས་བཟང་ཕྱོགས་ཀྱི་རྣམ་པ་ཞིག་ཐོན་ཐུབ་ཀྱི་རེད་བསམ་གྱི་ཡོད། ངོས་རང་ལོ་ན་རྒན་དུ་འགྲོ་དུས་རང་བཞིན་གྱིས་ཆོས་ལུགས་མི་འདྲ་བ་དང་ཡང་ན་དད་པ་ཡོད་མིན་ལ་མ་ལྟོས་པར་རོལ་དབྱངས་ཀྱི་ཐོག་ནས་མིའི་བསམ་བློའི་ཐོག་འགྱུར་བ་གཏོང་ཐུབ་རྒྱུའི་བློ་སྐྱེད་ཆེ་རུ་འགྲོ་གི་འདུག་ཅེས་གསུངས་འདུག་དེ་དང་ཕྱོགས་མཚུངས་ཁོང་གིས་རྩ་བའི་ཁོང་དང་མཉམ་དུ་རོལ་དབྱངས་ཕྱོགས་སྒྲིག་སོགས་ལ་མཉམ་ལས་དང་མཐུན་འགྱུར་གནང་མཁན California མངའ་སྡེའི་ནང་བཞུགས་མཁན John Alevizakis ཡི་རོལ་དབྱངས་ཁང་ནང་རོལ་ཆ་འདྲ་མིན་ཡོད་པ་དེ་དག་བེད་སྤྱོད་བྱེད་ཀྱི་ཡོད་ཀྱང་གཙོ་བོ་ཁོང་རང་ཉིད་ཀྱི་སྐད་དབྱངས་དེ་གལ་ཆེ་ཤོས་བརྩི་གི་ཡོད་ཅེས་འགྲེལ་བརྗོད་གནང་འདུག་གོང་དུ་ཞུས་པའི་དབྱངས་ཅན་ལྷ་མོ་ལགས་ནས་ད་བར་ཨ་མེ་རི་ཀས་གཙོས་རྒྱལ་སྤྱིའི་སྡིངས་ཆའི་སྟེང་བོད་པའི་གཞས་པ་ཞིག་གི་ངོ་བོ།

གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཐའེ་ཝན་ནང་མང་གཙོའི་ལམ་ལུགས་ཀྱི་ཐོག་ནས་འོས་བསྡུའི་ལས་དོན་ལམ་ལྷོང་ལྡན་པའི་ངང་མཇུག་སྒྲིལ་ཐུབ་པར་ཨ་མེ་རི་ཀའི་གྲོས་ཚོགས་ཀྱི་ངོས་ནས་འཚམས་འདྲི་གནང་ཡོད་འདུག་དེ་ཡང་ཨ་མེ་རི་ཀའི་གྲོས་ཚོགས་འོག་མའི་ནང་ཨ་རི་དང་རྒྱ་ནག་དབར་འཐབ་ཇུས་ལས་དོན་ཚོགས་ཆུང་གི་ཚོགས་མི་སྤྱི་མཐུན་ཚོགས་པའི་སྐུ་ཞབས Mike Gallagher མཆོག་དང་དམངས་གཙོ་ཚོགས་པའི་འཐུས་མི་སྐུ་ཞབས Raja Krishnamoorthi རྣམ་གཉིས་མཚན་ཐོག་གསར་འགོད་སྤྱི་བསྒྲགས་ཤིག་སྤེལ་གནང་ཡོད་པ་དེའི་ནང། ང་ཚོས་ཐའེ་ཝན་མི་དམངས་ཚོར་འོས་བསྡུ་དྲང་བདེན་ངང་ལམ་ལྷོང་ལྡན་པ་ཞིག་བྱུང་བར་འཚམས་འདྲི་ཡོད་ལ། ཐའེ་ཝན་གྱི་ངོས་ནས་སྲིད་དབང་གཅིག་སྡུད་པའི་ངོས་ནས་ཡང་སེ་གནོན་ཤུགས་སྤྲད་མིན་ལ་མ་ལྟོས་པར། མང་གཙོའི་ལམ་ལུགས་བརྟན་པོ་དང་ཞུམ་པ་མེད་པའི་ཐོག་ནས་གདོང་ལེན་བྱས་པའི་སྙིང་སྟོབས་ལ་བསྔགས་བརྗོད་ཡོད་ཅེས་བཀོད་འདུག་ཡང་གོང་ཞུས་སྤྱི་བསྒྲགས་དེའི་ནང་མུ་མཐུད་ནས་གསར་དུ་བདམས་ཐོན་བྱུང་བའི་སྲིད་འཛིན། Lai Ching-te། མཆོག་དང། ཚོགས་པ་ཚང་མའི་གྲོས་ཚོགས་འཐུས་མི། རྒྱལ་ཁ་ཐོབ་མཁན་ཚང་མར་འཚམས་འདྲི་ཡོད་ལ་ང་ཚོའི་དབར་འབྲེལ་བ་ཟབ་ཏུ་གཏོང་ཐབས་སུ་སྲིད་འཛིན་གསར་པ་དང་མ་འོངས་པར་མཉམ་ལས་བྱེད་རྒྱུའི་ངང་སྒུག་ཞུ་གི་ཡོད། དེ་དང་ཕྱོགས་མཚུངས་སྲིད་འཛིན་ཟུར་པ་ཚའེ་ཡི་ཝིང་མཆོག་གིས་འདས་པའི་ལོ་ངོ་བརྒྱད་ཙམ་རིང་ང་ཚོའི་མཉམ་འབྲེལ་བ་ཧ་ཅང་ཡག་པོ་བཞག་གནང་བར་ཐུགས་རྗེ་ཆེ་ཞུས་པ་དང་སྦྲགས་མ་འོངས་པར་ཕྱག་ལས་ག་རེ་གནང་ཡང་ལམ་ལྷོང་ཡོང་བའི་སྨོན་འདུན་ཡོད། ད་ག་ནང་བཞིན་སྲིད་འཛིན་གསར་པའི་མཉམ་མ་འོངས་པར་མཉམ་འབྲེལ་བྱེད་རྒྱུར་ཨ་རིའི་ངོས་ནས་རྒྱབ་སྐྱོར་སྔར་བཞིན་བྱེད་རྒྱུའི་ཆོད་སེམས་བརྟན་པོ་ཡོད་ཅེས་གསུངས་ཏེ་ཐའེ་ཝན་དམངས་གཙོ་ཚོགས་པའི་སྲིད་འཛིན་གསར་པ་དང་ད་ག་ནང་བཞིན་གྲོས་ཚོགས་འཐུས་མི་ཐའེ་ཝན་མི་མང་བཅས་པར་དམངས་གཙོའི་ལམ་ལུགས་ཀྱི་ཐོག་ནས་འོས་བསྡུའི་ལས་དོན་ལམ་ལྷོང་ལྡན་པའི་ངང་མཇུག་སྒྲིལ་ཐུབ་པར་ཨ་མེ་རི་ཀའི་གྲོས་ཚོགས་ངོས་ནས་འཚམས་འདྲི་གནང་འདུག། ཡང། ཁེ་ན་ཏྲའི་ནང་གི་གྲོང་ཁྱེར་ཐུ་རོན་ཏྲོའི་རྒྱལ་སྤྱིའི་བོད་རང་བཙན་གྱི་ཚོགས་ཆེན་ཐེངས་བདུན་པ་གོ་སྒྲིག་ཚོགས་ཆུང་གིས་རྩོམ་པ་པོ་འཇམ་དབྱངས་ནོར་བུ་ལགས་དང་དོན་གྲུབ་ལྷ་དར་ལགས་གཉིས་གྲོང་ཁྱེར་དེའི་ནང་གདན་ཞུས་ཀྱིས་བོད་རང་བཙན་དང། བོད་མིའི་མདུན་ལམ་ཞེས་པའི་བརྗོད་གཞིའི་ཐོག་བགྲོ་གླེང་ཞིག་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་སྟེ་རེས་གཟའ་སྤེན་པའི་ཉིན་གོ་སྒྲིག་ཞུས་འདུག་བགྲོ་གླེང་དེ་གོ་སྒྲིག་ཞུ་དགོས་དོན་གཙོ་བོ་ནི་རྒྱལ་སྤྱིའི་བོད་རང་བཙན་ཚོགས་ཆེན་ཐེངས་དྲུག་པ་དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བརྒྱད་པའི་ཚེས་བཅུ་དྲུག་ནས་བཅུ་དགུ་བར་ཉིན་གྲངས་གསུམ་རིང་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་ཚོགས་གནང་སྐབས། ཚོགས་ཆེན་ཐེངས་བདུན་པ་དེ་བཞིན་ཁེ་ན་ཏྲའི་གྲོང་ཁྱེར་ཐུ་རོན་ཏྲོའི་ནང་གནང་རྒྱུའི་སྤྱི་མོས་ཐག་གཅོད་བྱུང་བ་ལྟར་ས་གནས་གོ་སྒྲིག་ཚོགས་ཆུང་གིས་འདི་ལོའི་སྤྱི་ཟླ་བདུན་པའི་ཚེས་བཅུ་གསུམ་དང་བཅུ་བཞི་ཚེས་བཅོ་ལྔ་བཅས་ཉིན་གྲངས་གསུམ་རིང་རྒྱལ་སྤྱིའི་བོད་རང་བཙན་གྱི་ཚོགས་ཆེན་གོ་སྒྲིག་ཞུ་འཆར་ཡོད་སྟབས་དེའི་ཆེད་དཔལ་འབྱོར་བསྡུ་རུབ་གནང་ཕྱིར་ཡིན་འདུག།

འཇུག་པ་དེ་བྱས་ན་ཁྱོད་ཚོ་ས་རུབ་ཚར་ཕྱིན་རོ་བདག་གིས་ལས་ཟིན་པོ་ཡང་མ་ཤོར་ལོག་བཏང་ན་འོ། རྩོམ་པ་པོ་འཇམ་དབྱངས་ནོར་བུ་ལགས་དང་དོན་གྲུབ་ལྷ་དར་ལགས་རྣམ་གཉིས་ནས་གཏམ་བཤད་ཁག་གནང་བའི་རྗེས་སུ་མང་ཚོགས་ནས་བཀའ་འདྲི་ཞུས་པ་ཁག་ལ་བཀའ་ལན་ཡང་གནང་འདུག། ཡང་རྒྱ་ནག་གི་ཕྱི་སྲིད་བློན་ཆེན་གྱིས་ཐའེ་ཝན་རང་བཙན་ལོགས་སུ་བཟོ་རྒྱུའི་ལས་འགུལ་སྤེལ་བ་ཡིན་ན་དེར། མཇུག་འབྲས་ཚབས་ཆེན་ཡོང་རྒྱུ་ཡིན་ལུགས་ཉེན་བརྡ་བཏང་འདུག་དེ་ཡང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱིས་ཁ་ས་ཁེ་རོ་ནང་ཨི་ཇིབ་ཀྱི་ཕྱི་སྲིད་བློན་ཆེན་མཆོག་དང་ཟུང་འབྲེལ་གྱི་གསར་འགོད་ལྷན་ཚོགས་བསྐོང་ཚོགས་གནང་བའི་སྐབས། ཐེ་ཝན་ནང་འོས་བསྡུའི་གྲུབ་འབྲས་ག་འདྲ་ཞིག་ཐོན་ཡོད་རུང་རྒྱ་ནག་གཅིག་ཅེས་པའི་འོག་ཐེ་ཝན་ནི་རྒྱ་ནག་གི་ཆ་ཤས་ཡིན་པའི་དངོས་ཡོད་གནས་སྟངས་ལ་སུས་ཀྱང་འགྱུར་བ་གཏོང་ཐུབ་ཀྱི་མ་རེད་ལ། ཐེ་ཝན་རང་བཙན་ལོགས་སུ་བཟོ་རྒྱུའི་ལས་འགུལ་སྤེལ་བ་ཡིན་ན་དེ་ནི་ཁ་བྲལ་གྱི་ལས་འགུལ་ཞིག་ལ་ངོས་འཛིན་བྱེད་ཀྱི་རེད་ལ། དེ་ཚོར་ཁྲིམས་དང་ལོ་རྒྱུས་གཉིས་ཀའི་ཐོག་ནས་ཉེས་པ་ཆེན་པོ་ཕོག་རྒྱུ་མ་གཏོགས་ཡོད་མ་རེད་ཅེས་གང་ལྟར་ཐེ་ཝན་རྒྱལ་ཁབ་ལོགས་སུ་དེ་སྔ་ཡང་མ་རེད་ལ་མ་འོངས་པར་ཡང་ཡོང་ཐབས་ཡོད་མ་རེད་ཅེས་འགྲེལ་བརྗོད་བྱས་འདུག་དེ་དང་ཕྱོགས་མཚུངས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡིས་མུ་མཐུད་ནས་གསར་འགོད་ལྷན་ཚོགས་དེའི་སྐབས་ཐེ་ཝན་རང་བཙན་ལོགས་སུ་རྩོད་ཐབས་ཀྱི་ལས་འགུལ་སྤེལ་མཁན་ཚོ་ནི་ཐེ་ཝན་གྱི་འཐབ་ཕྱོགས་གཅིག་གྱུར་གྱི་མི་མང་ཚོ་དང་རྒྱ་ནག་རྒྱལ་ཁབ་ཀྱི་ཁེ་ཕན་ལ་ཉེན་ཁ་བཟོ་གཞིའི་བྱ་སྤྱོད་ཞིག་རེད་ལ་དེས་མཚོ་ཁག་གཉིས་ཀྱི་ཞི་བདེ་བརྟན་ལྷིང་ལའང་དོ་ཕོག་འགྲོ་གཞི་ཞིག་ཀྱང་རེད་ཅེས་འགྲེལ་བརྗོད་བྱས་པ་སོགས་ཉི་མ་ག་ཤས་གོང་རྒྱ་ནག་གིས་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལ་འོས་འཕང་རྒྱུ་མེད་པའི་དངོས་ཤུགས་བརྒྱུད་གསུམ་ནས་ཐབས་ཤེས་བྱེད་མིན་ལ་མ་ལྟོས་པར་ཁོང་ལ་རྒྱལ་ཁ་ཐོབ་ཡོད་པ་རེད། སྤྱིར་བཏང་རྒྱ་ནག་གིས་རྒྱུན་དུ་ཐའེ་ཝན་ནི་རྒྱ་ནག་གི་ཁ་འབྲལ་ཐབས་མེད་པའི་ཆ་ཤས་ཤིག་ཡིན་པ་དང་སྔ་ཕྱི་མ་གཏོགས་སྐམ་ས་ཆེན་པོ་དང་ཟླ་སྒྲིལ་གཏོང་རྒྱུ་ཡིན་ལུགས་དང་རྒྱལ་སྤྱིའི་ངོས་ནས་ཐའེ་ཝན་རང་བཙན་ལོགས་སུ་ཡིན་པའི་ངོས་འཛིན་བྱས་པ་ཡིན་ན་དེ་དང་མཉམ་དུ་རྒྱ་ནག་གི་འབྲེལ་བ་མཚམས་འཇོག་བྱེད་རྒྱུ་ཡིན་ལུགས་བཤད་ནས་གནོན་ཤུགས་སྤྲད་ཀྱི་ཡོད་པ་རེད། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་ལྷོ་ཕྱོགས་མངའ་སྡེ་ཕྷི་ལོ་རི་ཏའི་ནང་གི St Petersburg ཞེས་པའི་གྲོང་ཁྱེར་ནང་འབྲས་སྤུངས་སྒོ་མང་གྲྭ་ཚང་གི་དགེ་འདུན་པ་ཞལ་གྲངས་བརྒྱད་ཀྱིས་རྡུལ་ཚོན་དཀྱིལ་འཁོར་བཞེངས་གནང་བ་དང་ཞལ་འདོན་སོགས་གསུང་འདོན་གནང་འདུག་དེ་ཡང་ས་གནས་ཀྱི་བརྙན་འཕྲིན་ལས་ཁང། Spectrum། དགུ་པ་ཞེས་པས་འདི་ཟླའི་ཚེས་དགུ་ཉིན་གནས་ཚུལ་རྒྱང་སྲིང་གནང་དོན་ལྟར་ན་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་ནང་གི་བྱེས་ཀྱི་གདན་ས་ཆེན་པོ་འབྲས་སྤུངས་སྒོ་མང་གྲྭ་ཚང་གི་དགེ་འདུན་པ་ཞལ་གྲངས་བརྒྱད་ཕྱི་ལོ། ཁོང་དགུང་ལོ་བཅུ་གཅིག་ལ་ཕེབས་སྐབས་ཆོས་ཞུགས་གནང་བ་དང་ད་ཆ་ཁོང་དགུང་གྲངས་ལྔ་བཅུར་ཕེབས་སྐོར་གསུངས་དོན།

འདིའི་ཕན་ཡོན་སྐོར་དགེ་བཤེས་ཆོས་ལྡན་ལགས་ཀྱིས་མུ་མཐུད་ནས་གསུངས་དོན། so become a very improved very intelligent།
དེ་ལ་བརྟེན་ནས་རང་ཉིད་ཀྱི་ཤེས་རབ་རྒྱས་ནས། རིག་པ་རྣོ་པོ་ཆགས་རྒྱུ་ཡིན་སྐོར་གསུངས་འདུག་དེ་ནས་ཕྱི་ཚེས་བཅུ་གསུམ་ཉིན། དཀྱིལ་འཁོར་མར་ཞུས་ནས་ཆུ་ལ་བཤམས་གནང་འདུག་པས་དེས་སྟོང་པ་ཉིད་མཚོན་གྱི་ཡོད་པ་དང། ཚང་མ་མི་རྟག་པ་ཡིན་པ་མཚོན་གྱི་ཡོད་སྐོར་དགེ་བཤེས་ཆོས་ལྡན་ལགས་ཀྱིས་དེར་འདུས་ཨ་རིའི་མང་ཚོགས་ལ་འགྲེལ་བཤད་བསྐྱོན་གནང་འདུག།
This is all temporary, yeah, so impermanent། དེ་དང་དུས་མཚུངས་འབྲས་སྤུངས་སྒོ་མང་གྲྭ་ཚང་གི་དགེ་འདུན་པ་རྣམས་ཀྱིས་ས་གནས་མི་མང་ལ་བོད་ཀྱི་ཆོས་དང་རིག་གཞུང་གི་ཆ་ཤས་ཤིག་འགྲེམས་སྟོན་སོགས་གནང་བ་དང་དེ་ལ་བརྟེན་ནས་གྲྭ་ཚང་ཆེད་དཔལ་འབྱོར་འདུ་འགོད་ཀྱང་གནང་ཡོད་པའི་གནས་ཚུལ་འདུག། ཡང་ཨ་མི་རི་ཀའི་ཝིར་ཇི་ནི་ཡ་མངའ་སྡེ་ནང V-TAG ཞེས་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་གསར་འཛུགས་ཀྱི་འདུ་འཛོམས་ཐོག་མ་དེ་གནང་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་བཀའ་ཤག་སྐབས་བཅུ་དྲུག་པས V-TAG གམ་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་གསར་གཏོད་གནང་བ་བཞིན་ད་ཆ་འཛམ་གླིང་གི་ས་གནས་གང་སར་དྭང་བླངས་བོད་དོན་ཞུ་གཏུག་གི་སྡེ་ཁག་ཟུར་འཛུགས་གནང་ཡོད་པ་རེད། ཁ་ས། གཟའ་ཉི་མའི་ཉིན་ཨ་རིའི་ཝིར་ཇི་ནི་ཡ་མངའ་སྡེ་ནང་ཞུ་གཏུག་གི་ལས་འགུལ་གསར་འཛུགས་ཀྱི་གསལ་བསྒྲགས་གནང་ཡོད་པ་དང་ལས་འགུལ་སྣེ་ཁྲིད་པ་ས་གནས་བོད་རིགས་གཞོན་སྐྱེས་བསྟན་འཛིན་ཚེ་སྒྲུབ་ལགས་ཀྱིས་དབུ་འབྱེད་གནང་བའི་སྐབས་ཨ་རིའི་དབུས་གཞུང་དང་མངའ་སྡེའི་དཔོན་རིགས་ལ་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་དང་སྤེལ་བཞིན་ཡོད་ཀྱང་མི་མང་དང་མངའ་སྡེ་གཞུང་གི་དབར་ལ་ཡོད་པའི་གྲོང་སྡེ་དང་གྲོང་ཁྱེར་སོགས་ཀྱི་དཔོན་རིགས་ཚོར་བོད་དོན་ཞུ་གཏུག་གནང་མཁན་མེད་པར་ཟམ་པ་ཆད་ཡོད་པ་ལྟ་བུ་དེ་མཐུད་རྒྱག་རྒྱུའི་ཆེད་དུ་ལས་རིམ་གསར་གཏོད་གནང་བ་ཞིག་ཡིན་པའི་སྐོར་འགྲེལ་བརྗོད་གནང་འདུག་ཁོང་གིས་ད་དུང་ཝིར་ཇི་ནི་ཡ་མངའ་སྡེའི་རྫོང་ཁག་གི་སློབ་གྲྭ་ཁག་གི་ནང་བོད་ཡིག་དེ་རྒྱལ་སྤྱིའི་སྐད་ཡིག་གི་ངོ་བོར་ངོས་འཛིན་ཐུབ་ཐབས་སུ་འབད་བརྩོན་གནང་རྒྱུས་མཚོན། མདོར་ན་དབྱིན་སྐད་དུ Think Globally། Act Locally ཞེས་པ་ལྟར། ཕུགས་ཀྱི་དམིགས་ཡུལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བོད་ལ་གདན་འདྲེན་ཞུ་ཐུབ་པ་བྱ་རྒྱུའི་དམིགས་ཡུལ་བཅང་རྒྱུ་དང། དངོས་སུ་ལས་འགུལ་སྤེལ་སྐབས་མངའ་སྡེའི་རྫོང་དང་གྲོང་ཁྱེར་སོགས་ཀྱི་དཔོན་རིགས་ལ་ཞུ་གཏུག་བརྒྱུད་བོད་དོན་གོ་རྟོགས་གོང་སྤེལ་གཏོང་རྒྱུ་ཡིན་པའི་སྐོར་གསུངས་ཡོད་པ་རེད། ཡང་སྐབས་དེའི་འཛོམས་ཐོག་ཕེབས་པའི་བོད་རིགས་གཞོན་སྐྱེས་བཀྲ་ཤིས་རྗེ་གཞོན་ལགས་ཀྱིས། ཚོགས་པའི་མི་མང་དང་ལྷག་པར་དུ་གཞོན་སྐྱེས་རྣམས་ལ་དམིགས་ནས་གསུང་སྐབས། ང་ཚོ་བོད་པ་ཞིག་ཡིན་པའི་ཆ་ནས་བོད་ཀྱི་སྐད་ཡིག་དང་རིག་གཞུང་བདག་ཉར་བྱེད་དགོས་པ་དང་ལྷག་པར་དུ་རང་ངོས་ནས་བོད་དོན་དང་འབྲེལ་བའི་ལས་རིམ་ཞིག་གནང་བ་ཡིན་ན་རང་ལ་བརྗོད་མི་ཐུབ་པའི་དགའ་སྣང་དང་སྤོབས་པ་སླེབས་རྒྱུ་ཡིན་པའི་སྐོར་རང་གི་ཉམས་མྱོང་དང་སྦྲགས་གསུང་གནང་ཡོད་པ་རེད། སྐབས་དེར། ཨ་རིའི་རྒྱལ་སའི་ཁུལ་གྱི་བོད་ཡིག་སློབ་གྲྭའི་སློབ་ཕྲུག་མཐུན་ཚོགས་ཀྱི་ཚོགས་གཞོན་བསྟན་འཛིན་ཀུན་གསལ་ལགས་ཀྱིས་སློབ་ཕྲུག་རྣམས་བོད་ཡིག་སློབ་གྲྭར་ཕེབས་དུས་གྲོགས་པོ་གྲོགས་མོ་མང་པོ་ཐུག་གི་ཡོད་དུས་སློབ་གྲྭར་ཡོང་རྒྱུར་དགའ་མོས་ཆེན་པོ་བྱེད་ཀྱི་ཡོད་པའི་སྐོར་འགྲེལ་བརྗོད་གནང་འདུག་ད་ག་ནང་བཞིན། མུ་མཐུད་ནས་དངོས་ཡོད་གནས་སྟངས་ངོ་སྤྲོད་ལས་འཇིགས་བྲལ་ཞེས་པའི་གློག་བརྙན་ཞིག་ཀྱང་གཟིགས་འབུལ་ཞུས་འདུག་འཆར་གཞི་གཞིར་བཟུང་ལྟར་ན་རིམ་པས་ཝིར་ཇི་ནི་ཡ་མངའ་སྡེའི V-TAG ཞེས་པའི་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་ནང་འཛུལ་ཞུགས་གནང་མཁན་གྱི་ཚོགས་མི་བསྡུ་རུབ་གནང་རྒྱུ་དང་ལས་འགུལ་བ་ཚོའི་འཇོན་ཚོད་ལ་གཞིགས་པའི་མངའ་སྡེའི་ནང་གི་གཞུང་འཛིན་སྡེ་ཁག་གི་ཐོག་ལ་ཉམས་ཞིབ་གནང་རྒྱུ། དངོས་སུ་ལས་འགུལ་གྱི་ཆེད་དུ་དགོས་ཆས་བསྡུ་རུབ་གནང་རྒྱུ་དང་ཕྱོགས་མཚུངས་ཚོགས་འདུ་རིམ་པ་འཚོགས་རྒྱུ་དང་ཞུ་གཏུག་གི་ལས་འགུལ་གནང་རྒྱུ་སོགས་ཀྱི་ལས་འཆར་ཡོད་པའི་སྐོར་འགྲེལ་བརྗོད་གནང་འདུག། ཡང། སུད་སིའི་ཕྱི་དྲིལ་དཔོན་རིགས་ཤིག་གིས་རྒྱ་ནག་དེ་བཞིན་ར་ཤི་ཡ་དང་ཡུཀ་རེན་གཉིས་བར་གྱི་དམག་འཁྲུག་མཚམས་འཇོག་ཡོང་བའི་གྲོས་མོལ་ནང་ངེས་པར་དུ་ཞུགས་དགོས་སྐོར་གསུངས་འདུག་དེ་ཡང་སུད་སིའི་གྲོང་ཁྱེར Davos ནང་འཛམ་གླིང་གི་དཔལ་འབྱོར་གྱི་གླེང་སྟེགས་ཅེས་པའི་ཆེས་མཐོའི་ལྷན་ཚོགས་མ་འཚོགས་གོང་ལ། ཡུག་ཀེ་རེན་གྱི་སྲིད་འཛིན་གྱི་ལས་བྱེད་གཙོ་བོ་ཡིན་པ་ཨན་དྲི་ཡེར་མཱག་ཞུ་བས་ཡུག་ཀེ་རེན་གྱིས་ར་ཤི་ཡ་དང་ཡུག་ཀེ་རེན་གཉིས་བར་གྱི་དམག་འཁྲུག་མཚམས་འཇོག་ཡོང་བའི་ཚོགས་འདུའི་ནང་ར་ཤི་ཡའི་མཐུན་ཕྱོགས་རྒྱལ་ཁབ་རྒྱ་ནག་མཉམ་ཞུགས་དགོས་པ་གལ་ཆེ་ཡིན་སྐོར་གསུངས་འདུག་རྒྱ་ནག་གི་སྲིད་བློན་ལི་ཆང་ཡིས་རྒྱ་མིའི་སྐུ་ཚབ་འཐུས་མི་སྣེ་ཁྲིད་ནས Davos ལ་གཟའ་འཁོར་འདིའི་ནང་ཡོང་རྒྱུ་ཡིན་སྟབས་ཡུག་ཀེ་རེན་གྱི་སྲིད་འཛིན་ཛི་ལན་སི་ཀི་ལགས་ཀྱིས་རྒྱ་ནག་གི་སྲིད་བློན་ལི་དང་མཇལ་འཕྲད་གནང་རྒྱུ་ཡིན་མིན། ཡེར་མཱག་ལགས་ལ་གནས་འདྲི་ཞུས་པར་ཁོང་གིས་སྲིད་འཛིན་ཛེ་ལན་སི་ཀིའི་མཛད་རིམ་མཐའ་མ་དེ་ཁོང་ནས་གཟིགས་མེད་པས་ན་རྗེས་སུ་ལྟ་ཆོག་གི་རེད་ཅེས་ལན་འདེབས་གནང་འདུག་ཡུ་ཀེ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་མཆོག་ཀྱང་སུའི་སིའི་རྒྱལ་ས་བྷན་ལ་ད་རིང་རེས་གཟའ་ཉི་མའི་ཉིན་ཕེབས་གནང་སྟེ་སུའི་སིའི་སྲིད་འཛིན་ཡོའུ་ལ་ཨེམ་ཧཱ་མཆོག་གི་ལྷན་དུ་མཇལ་འཕྲད་གནང་འཆར་འདུག། སུད་སི་དབུས་གཞུང་གི་དཔོན་རིགས་མཐོ་གྲས་ཨིག་ན་ཛི་ཨོ་ཀཱ་སིས་མཆོག་གིས་རེས་གཟའ་ཉི་མའི་ཉིན་གྱི་གྲོས་བསྡུར་ནང་མཉམ་ཞུགས་གནང་ཡོད་པ་དང་ཁོང་གིས་ཡུཀ་རེན་ནང་གི་དམག་འཁྲུག་དེ་མཚམས་འཇོག་ཡོང་ཕྱིར་ང་ཚོས་ག་རེ་བྱེད་དགོས་ཀྱང་ངེས་པར་དུ་བྱེད་དགོས་ཀྱི་འདུག་ཅེས་གསར་འགོད་ལྷན་ཚོགས་ཤིག་ཐོག་གསུངས་འདུག་ལགས།

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། འཛམ་གླིང་ནང་ནད་མུག་འཁྲུག་རྩོད་ཞི་ཞིང་ཞི་བདེར་གནས་ཐབས་དང་ཀུན་ལ་བྱིན་རླབས་འཇུག་རྒྱུ་སོགས་ཀྱི་སླད་དུ་གནས་མཆོག་རྡོ་རྗེ་གདན་ནང་ལེགས་སྦྱར་སྐད་ཐོག་འཇམ་དཔལ་མཚན་བརྗོད་གསུང་འདོན་གནང་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་ས་གནས་ལ་ཆེད་བཅར་ཞུས་པའི་གསར་འགོད་པ།
པདྨ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བ་དེ་སྙན་སྒྲོན་ཞུ་གི་ཡིན། དེང་སྐབས་གནས་མཆོག་རྡོ་རྗེ་གདན་གྱི་མཆོད་རྟེན་རིན་པོ་ཆེའི་དྲུང་དུ་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་འཚོགས་བཞིན་པ་དང་བསྟུན་ནས་ཟླ་བ་འདིའི་ཕྱི་ཚེས་བཅུ་གསུམ་དང་བཅུ་བཞི་ཉིན་གཉིས་རིང་ཨ་རིའི་ནང་གནས་བཞུགས་གནང་མཁན་རྙིང་མའི་བླ་མ་དར་ཐང་རིན་པོ་ཆེ་མཆོག་གི་བཀའ་དགོངས་ལམ་སྟོན་དང་གང་ཉིད་ཀྱི་སྲས་མོ་ཚེ་རིང་དཔལ་མོ་ལགས་ཀྱི་སཱར་ནཱཐ་རྒྱལ་སྤྱིའི་རྙིང་མའི་ཤེས་ཡོན་ལྟེ་གནས་ཁང་གི་གོ་སྒྲིག་འོག་འཛམ་གླིང་ནང་ནད་མུག་འཁྲུག་རྩོད་ཞི་ཞིང་ཞི་བདེར་གནས་ཐབས་དང། ཀུན་ལ་བྱིན་རླབས་འཇུག་རྒྱུ་སོགས་ཀྱི་ཆེད་དུ་མ་ག་དྷ་རྡོ་རྗེ་གདན་གྱི་མཆོད་རྟེན་རིན་པོ་ཆེའི་དྲུང་དུ་ལེགས་སྦྱར་སྐད་ཀྱི་ཐོག་ནས་འཇམ་དཔལ་མཚན་བརྗོད་གསུང་འདོན་གནང་ཡོད་པ་རེད། དེའི་སྐོར་སཱར་ནཱཐ་རྒྱལ་སྤྱིའི་རྙིང་མའི་ཤེས་ཡོན་ལྟེ་གནས་ཁང་གི་ནང་ཕྱག་ལས་གནང་མཁན། རྣམ་གྲོལ་གླིང་དགོན་པའི་མཁན་པོ་ཚེ་བརྟན་ཉི་མ་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། གཙོ་བོ་འདྲ་བོ་རྒྱུ་མཚན་ག་རེ་རེད་ལབ་ན་རིན་པོ་ཆེ་གིས་ད་འཛམ་བུ་གླིང་འདིའི་སྒང་ལ་ནད་མུག་འཁྲུག་རྩོད་དེ་ནང་བཞིན་དམག་འཁྲུག་ལ་སོགས་པ་དེ་འདྲའི་མང་པོ་ཞིག་བྱུང་བསྡད་ཀྱི་ཡོད་རེད། ད་དེ་ཚོ་ཚང་མ་ཞི་བདེ་ཡོང་ཡག་དང། ད་མ་འོངས་པ་ལ་ཡང་དེ་གི་ཅིག་དེ་འདྲའི་གི་ཅིག་འཇམ་དཔལ་མཚན་བརྗོད་དེ་ཡག་པོ་ཅིག་ལེགས་སྦྱར་གྱི་སྟེང་ལ་རྒྱུན་བཙུགས་ཐུབ་ཡ། ནི་ད་ང་ཚོ་གི་བོད་ཡིག་གི་ཡང་སྙིང་འདྲ་བོ་དེ་གཙོ་བོ་དེ་ཐོག་དང་པོ་ནས་ཡར་དེ་བཏུས་ས་ཞིག་འོ་ན་ད་དེ་འདྲའི་དེ་ལེགས་སྦྱར་ཡིན་ཙང་དེའི་ཐོག་ནས་དེ་འདྲའི་བྱས་འདོན་ན་བྱིན་རླབས་ཡང་ཚད་ཆེན་པོ་རེད་དེ་གི་ད་སངས་རྒྱས་བཅོམ་ལྡན་འདས་ཀྱི་ཡང་ཐོག་དང་པོ་གི་ཆོས་གསུང་ས་དེ་ཡང་དེ་གི་ད་ད་གི་ལེགས་སྦྱར་དེའི་སྟེང་ཡིན་ཙང་བྱིན་རླབས་ཡང་ཆེན་པོ་རེད་ཡིན་གཅིག་མིན་གཅིག་དེ་འདྲའི་བཙུགས་དགོས་རེད་གསུངས་ནས་བཀའ་གནང་ནས། རྡོ་རྗེ་གདན་དུ་ལེགས་སྦྱར་སྐད་ཀྱི་ཐོག་ནས་འཇམ་དཔལ་མཚན་བརྗོད་ཀྱི་སྨོན་ལམ་གསུང་འདོན་གནང་བའི་ལས་འགུལ་དེ་ནི་ད་ལོ་ལོ་ངོ་བཅུ་པ་དེ་ཡིན་པ་དང་དེའི་ནང་རྒྱ་གར་དང་བལ་ཡུལ། དེ་བཞིན་ཕྱི་རྒྱལ་ཡུལ་གྲུ་འདྲ་མིན་ཁག་ནས་ཚོགས་ཞུགས་གནང་མཁན་ཡོད་ཀྱང། ད་ལོའི་དེའི་ནང་ཕྱི་ནང་མི་གྲངས་ལྔ་བཅུ་ཡས་མས་ཤིག་ཚོགས་ཞུགས་གནང་འདུག་པའི་ནང་ལོགས་ནས་སྨོན་ལམ་སྣེ་འཁྲིད་གནང་མཁན་ཌོག་ཊར་རཱཇ་ཀུ་མཱར་པཱན་ཏེ་ལགས་ཀྱིས་གསུངས་དོན་ལ། དར་ཐང་རིན་པོ་ཆེ་མཆོག་གི་དགོངས་བཞེད་དང་རྡོ་རྗེ་གདན་དུ་འཇམ་དཔལ་མཚན་བརྗོད་ཀྱི་སྨོན་ལམ་གསུང་འདོན་གནང་བ་དེའི་ནང། ང་རང་ཐོག་མ་ཉིད་ནས་འགོ་འཛུགས་ཀྱིས་ལོ་ལྟར་མཉམ་ཞུགས་བྱེད་ཀྱི་ཡོད་ལ། ང་རང་ནང་པ་མིན་པ་དང་ལས་འགུལ་འདིའི་ནང་མཉམ་ཞུགས་གནང་མཁན་ནང་པ་ཡིན་མིན་ལ་མ་ལྟོས་པར་ཚང་མས་དད་གུས་ཆེན་པོས་ལེགས་སྦྱར་སྐད་ཀྱི་ཐོག་ནས་འཇམ་དཔལ་མཚན་བརྗོད་ཀྱི་སྨོན་ལམ་གསུང་འདོན་གནང་བ་དེ་ཚང་མར་ཕན་ཐོགས་ཀྱི་བྱ་བ་བཟང་པོ་ཞིག་ཡིན་པ་སོགས་ཀྱི་འགྲེལ་བརྗོད་གནང་བྱུང། ཡང་ཨ་རིའི་ནང་པ་རི་ནཱ་ཏེ་མཱརག་ལགས་ཀྱིས་བརྗོད་དོན་ལ། ང་རང་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་ལོ་ལྟར་ལེགས་སྦྱར་སྐད་ཀྱི་ཐོག་ནས་འཇམ་དཔལ་མཚན་བརྗོད་འདོན་ཡའི་སྟེང་ལ་སྤྲོ་སྣང་ཆེན་པོས་མཉམ་ཞུགས་བྱེད་ཀྱི་ཡོད་ལ། སྨོན་ལམ་འདི་ནི་ངས་བསམ་བརྗོད་ལས་འདས་པའི་གལ་ཆེན་པོ་བཞིན་པ། ངས་ཚོར་གི་འདུག་ཅེས་འགྲེལ་བརྗོད་གནང་བྱུང། ཡང་མཁན་པོ་ཚེ་རིང་ཉི་མ་ལགས་ཀྱིས་མུ་མཐུད་གསུངས་དོན་ལ་སཱར་ནཱཐ་རྒྱལ་སྤྱིའི་རྙིང་མའི་ཤེས་ཡོན་ལྟེ་གནས་ཁང་དེ་ནི། ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་དར་ཐང་རིན་པོ་ཆེ་མཆོག་གིས་གསར་འཛུགས་གནང་བའི་ཤེས་ཡོན་ལྟེ་གནས་ཁང་ཞིག་ཡིན་པ་དང་དེའི་ནང་ལས་འགུལ་འདྲ་མིན་སྤེལ་བཞིན་པའི་འགྲེལ་བརྗོད་གནང་བྱུང། ཉིས་སྟོང་བཅུ་གསུམ་ལོ་ལ་བཙུགས་རེད་ལ་དེའི་ནང་ལ་སློབ་གྲྭ་གཅིག་རེད་ཡིན་པ་དེ་མཁན་པོ་དང་སློབ་དཔོན་དགེ་བཤེས་འོ་དེ་འདྲའི་ཁག་གི་དེ་ནས་ད་ནང་ཆོས་ཤེས་པ་གཞིར་བཞག་གི་སྒང་ལ་དེ་ནས་ད་ད་དབྱིན་ཇི་གི་སྟེང་ལ་སྐད་བསྒྱུར་བྱེད་ཡ། ལོ་ཙཱ་ལྷབ་ཡ་དེ་འདྲའི་གི་ཆེད་དུ་ལོ་གསུམ། བཞི། ལོ་དྲུག་དེ་འདྲའི་གི་རིང་ལ་དབྱིན་ཇི་སྦྱང་ཡ་ད་དགེ་རྒན་དེ་ཚོ་ཁག་འདྲ་བོ་ཡིན་ན་ཅིག་ཕྱི་རྒྱལ་ཁག་ནས་དབྱིན་ཇིའི་དེ་ཚོ་གདན་འདྲེན་ཞུས་ནས་ཆེད་དུ་དམིགས་བསལ་གི་དགེ་རྒན་གདན་འདྲེན་ཞུས་ནས་ད་ཁོང་ཚོ་ལོ་ཙཱ་དང་དེ་འདྲའི་ལྷབ་ནས་ལོ་གསུམ་རེ་གསུམ་རེ་བཞུགས་ཡ་དེ་འདྲའི་གི་སློབ་གྲྭ་ཅིག་བརྒྱབ་ཡོད་རེད། དེ་མིན་ཁོང་གིས་མུ་མཐུད་གསུངས་དོན་ལ་དར་ཐང་རིན་པོ་ཆེ་མཆོག་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་ལོ་ནས་དབུ་འཛུགས་ཀྱིས་ནང་ཆོས་ཀྱི་ཕྱག་དཔེ་ཁག་དཔར་སྐྲུན་གྱི་ཇུས་གཞི་གནང་བ་དང།

ཡོ་བྱད་ཁག་བོད་ལ་བཙོང་མཚམས་འཇོག་རྒྱུའི་ཐག་གཅོད་བྱས་པའི་གནས་ཚུལ་ཐོན་སྟབས་ཨ་རིའི་ཁེ་གཉེར་ལས་ཁང་དེས་རྒྱ་ནག་ལ་རིགས་རྫས་བསྡུ་རུབ་བྱ་རྒྱུའི་ཡོ་བྱད་བཙོང་མཚམས་འཇོག་དགོས་པའི་དགོས་འདུན་བཏོན་ནས་ངོ་རྒོལ་གནང་མཁན་གྱི་འབྲེལ་ཡོད་མི་སྣ་ཁག་ལ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་བསྐྱར་ཟློས་ཞུ་གི་ཡིན། གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན།
སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་གི་ཕྱོགས་ནས་ང་རང་ཚོར་བཀའ་སློབ་ལམ་སྟོན་ག་དུས་ཡིན་ནའང་གནང་གི་ཡོད་རེད་འཚེ་མེད་ཞི་བའི་ཐོག་ནས་ལས་འགུལ་སྤེལ་ཡ་ཞུས་ཙང་ད་འཚེ་མེད་ཞི་བའི་ཐོག་ནས་ལས་འགུལ་སྤེལ་བ་དེ་ལ་ནི། འབྲས་བུ་ཆེན་པོ་ཡོད་པ་ཅིག་ད་རེས་ར་སྤྲོད་ཡག་པོ་ཐུབ་ཞག་བསམ་གི་གང་ཡིན་ཞུས་ན། ཐེངས་མ་གཅིག།

དངོས་སུ་ངོ་རྒོལ་གྱི་ལས་འགུལ་སྤེལ་བའི་ནང་མཉམ་ཞུགས་གནང་མཁན་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་ངག་དབང་སངས་སྒྲོལ་ལགས་ལ་ཉིན་ཤས་སྔོན་བཟོ་ཚོང་ལས་ཁང་དེས་བོད་ནང་རིགས་རྫས་བརྟག་དཔྱད་བྱེད་ཆེད་ཀྱི་ཡོ་ཆས་ཁག་བཙོང་མཚམས་བཞག་པའི་གནས་ཚུལ་ཐོན་པ་དེའི་སྐོར་གནས་འདྲི་ཞུས་པར་བཀའ་ལན་གནང་བའི་དུམ་བུ་ཞིག་རེད། དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག་ཉིན་ཨ་མི་རི་ཀའི་ཤར་ཕྱོགས་མངའ་སྡེ་མེ་སཱ་ཅུ་སེཊ་གྲོང་ཁྱེར Boston ནང་རྟེན་གཞི་བྱས་པའི Thermo Fisher Scientific ཞེས་པའི་འཕྲུལ་རིག་ཚན་རྩལ་བཟོ་རྩལ་ཁང་གིས་བོད་ནང་རིགས་རྫས་བརྟག་དཔྱད་བྱེད་ཆེད་ཀྱི་ཡོ་བྱད་ཁག་བཙོང་མཚམས་བཞག་པའི་གསལ་བསྒྲགས་སྤེལ་བ་དེ་བཞིན་ཨ་མི་རི་ཀའི་ཚགས་པར་ཆེ་ཁག་གཙོས་པའི་རྒྱལ་སྤྱིའི་གསར་ལམ་ཁག་གིས་གནས་ཚུལ་རིམ་བཞིན་སྤེལ་སྟབས་དེར་དབུས་བོད་མིའི་སྒྲིག་འཛུགས་དང་བོད་རང་བཙན་སློབ་ཕྲུག་ཚོགས་པ། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་ཚོགས་པའམ International Tibet Network ཞེས་བོད་མི་དང་བོད་དོན་རྒྱབ་སྐྱོར་ཚོགས་པ་བརྒྱ་དང་ཉི་ཤུ་ལྷག་མཉམ་འབྲེལ་གྱི་ཚོགས་པ་སོགས་ནས་དགའ་བསུ་ཞུས་པ་མ་ཟད། དེ་ནི་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དུས་རྟག་ཏུ། མ་ཤེས་བཀའ་སློབ་ལམ་སྟོན་ཟབ་མོ་སྩལ་བ་བཞིན། འཚེ་མེད་ཞི་བའི་ལམ་ནས་བོད་དང་བོད་མིའི་བདེན་དོན་འཐབ་རྩོད་ཀྱི་ལས་འགུལ་མུ་མཐུད་ནས་སྤེལ་དང་སྤེལ་བཞིན་པར་རྒྱལ་ཁ་ཆེན་པོ་ཐོབ་པ་ཞིག་ཏུ་ངོས་འཛིན་གནང་གི་འདུག་ལ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གསར་དུ་བཞད་པའི་དགའ་སྟོན་གྱི་རྟེན་འབྲེལ་སྲུང་བརྩི་ཞུ་བཞིན་པའི་སྐབས་འདིར་གནས་ཚུལ་བཟང་པོ་ཐོན་པ་འདི་ནི་བོད་ཀྱི་བདེན་མཐའ་ཡང་དེ་དེ་བཞིན་མགྱོགས་མྱུར་དུ་གསལ་བའི་རྟགས་མཚན་བཟང་པོ་ཞིག་ཡིན་པར་ངོས་འཛིན་ཞུ་བཞིན་འདུག། རྩ་བའི་བོད་མི་དང་བོད་དོན་རྒྱབ་སྐྱོར་ཚོགས་པ་རྣམས་ཀྱིས་ཨ་མི་རི་ཀའི Thermo Fisher Scientific ཞེས་པའི་འཕྲུལ་རིག་བཟོ་རྩལ་ཁེ་གཉེར་ལས་ཁང་དེས་རྒྱ་ནག་ལ་རིགས་རྫས་བརྟག་དཔྱད་བྱེད་ཆེད་ཀྱི་ཡོ་ཆས་ཚོང་འབྲེལ་བྱས་པ་ཁག་གིས་བོད་ནང་གི་ལོ་ཆུང་བྱིས་པ་ཚུན་ཆད་ཀྱི་ཐོབ་ཐང་འཕྲོག་པ་དང། རྒྱ་ནག་གཞུང་གིས་ཁྲིམས་འགལ་སྒོ་ནས་བོད་མིའི་རིགས་རྫས་བསྡུ་རུབ་བྱེད་བཞིན་པ་ཁག་མཚམས་འཇོག་དགོས་པའི་ལས་འགུལ་ལོ་གཅིག་ཙམ་གྱི་གོང་ནས་སྤེལ་འགོ་བཙུགས་ཡོད་པ་དང་སྔ་ལོའི་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་བཞི་ཉིན་ཨ་རིའི་གྲོང་ཁྱེར Boston ནང་རྟེན་གཞི་བྱས་པའི Thermo Fisher Scientific བཟོ་རྩལ་ཁེ་གཉེར་ལས་ཁུངས་མདུན་ལ་བོད་རང་བཙན་སློབ་ཕྲུག་ཚོགས་པས་གོང་ཞུས་ཀྱི་དགོས་འདུན་ཁག་བཏོན་གནང་སྟེ།

བོད་མིའི་རིགས་རྫས་ཁག་ཁེ་བཟང་བཟའ་རྒྱུའི་ཆེད་མིན་སྐོར་སོགས་ངོ་རྒོལ་སྐད་འབོད་གནང་འདུག། ཡང Thermo Fisher Scientific ཞེས་པའི་ཨ་རིའི་ཁེ་གཉེར་ལས་ཁང་གི་ལས་ཁུངས་ཨ་མའི་མདུན་ལ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་བ་འདིའི་ནང་དངོས་སུ་མཉམ་ཞུགས་གནང་མཁན་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་ངག་དབང་སངས་སྒྲོལ་ལགས་ལ་ད་རེས་གོང་ཞུས་ཁེ་གཉེར་ལས་ཁང་དེས་རྒྱ་ནག་ལ་བཙོང་མཚམས་བྱ་རྒྱུའི་ཐག་གཅོད་བྱས་པ་དེའི་སྐོར་ཞལ་པར་བརྒྱུད་ནས་འདྲི་ཞུས་པར་ཁོང་གིས་གསུངས་དོན།

འབྲས་བུ་སྨིན་རྒྱུ་ཡོད་པ་ཅིག་གིས་ར་སྤྲོད་གསལ་པོ་ཐུབ་པར་སེམས་ཀྱི། བྱས་ཙང་ནི། ད་རེས་ཀྱི་གཏམ་བཟང་དེ་གོ་བར་ཡང་དགའ་བོ་ཞིག་བྱུང་ལ། མི་ཚད། ད་ལྟ་སློབ་ཕྲུག་ཚོགས་པའི་ལས་འགུལ་འགོ་ཁྲིད་གནང་ཡ་དང། དེ་ནང་བཞིན་ལས་འགུལ་ནང་ཞུགས་མཁན་ཡོངས་ལ་ཡ་ཐུགས་རྗེ་ཆེ་ཞེས་ཞུ་འདོད་བྱུང།
ཡང་དེའི་སྐོར་བོད་རང་བཙན་སློབ་ཕྲུག་ཚོགས་པའི་འཆི་མེད་ལྷ་མོ་ལགས་ལ་ཞལ་པར་བརྒྱུད་ནས་འདྲི་ཞུས་པར་ཁོང་གིས་གསུངས་དོན། ལགས་སོ་ལགས། ཐུགས་རྗེ་གནང་ད་རིང་གོ་སྐབས་གནང་བ་འདི། ང་རང་ཚོ་བོད་རང་བཙན་སློབ་ཕྲུག་ཚོགས་པའི་ངོས་ནས། ད་ལྟ་ལས་འགུལ་འདི་སྤེལ་ནས། ལོ་གཅིག་དང་ལྷག་ཙམ་ལོ་གཉིས་མན་ཙམ་དཀའ་ལས་བརྒྱབ་པ་རེད། དཀའ་ལས་བརྒྱབ་ནས་ད་ལྟ་དངོས་གནས་དྲང་གནས་གྲུབ་འབྲས་ཐོན་པ་རེད། ད་ལྟ། གྲུབ་འབྲས་ཐོན་པ་དེ་རྐྱེན་གཙོ་བོ་དེ་ད་ང་ཚོ་གི་ལས་འགུལ་སྤེལ་བ་དེ་རེད་ཡིན་ན་ཡང་དེ་དང་མཉམ་དུ་མི་དམངས་འཛམ་གླིང་ཁག་ག་བ་ག་ས་ནས་ང་ཚོ་ལ་རྒྱབ་སྐྱོར་བྱས་པ་དེ་དེའི་བྱས་ནས་ང་ཚོའི་གྲུབ་འབྲས་དེ་ཐོན་པ་རེད་བསམ་གྱི་འདུག་ང་ཚོ་ད་རིང་གྲུབ་འབྲས་ཐོན་པ་དེ་ལ་ཡང་དགའ་བསུ་ཞེ་དྲག་ཡོད། ང་ཚོའི་གི་ལས་འགུལ་ག་དུས་ཡིན་ནའི་སྤེལ་དུས་སྒང་ལ་ཟབ་སྦྱོང་སྐབས་ལ་ཡང་ང་ཚོའི་གི་གཞོན་སྐྱེས་ལ་ཡང་སློབ་ཚན་སྤྲད་དུས་སྒང་ལ་ཡང་ལབ་ཀྱི་ཡོད། ང་ཚོའི་གིས་ལས་འགུལ་སྤེལ་དུས་སྒང་ལ་ཡང་ཐབས་ཇུས་ནི་ཧ་ཅང་གི་གལ་ཆེན་པོ་རེད་ཐབས་ཇུས་མེད་པ་ཡིན་ན་ལག་ཆ་ག་རེ་ཡིན་ནའི་བེད་སྤྱོད་བཏང་བ་ཡིན་ནའི་ང་ཚོའི་གིས་མཐའ་མ་དེ་ལ་ཡང་གྲུབ་འབྲས་ཐོན་གི་རེད་ཐོན་གི་མ་རེད་ཟེར་ན་གཏན་འཁེལ་ནས་ཧ་གོ་ཡ་ཡོད་མ་རེད་སོང་ཙང་ཐབས་ཇུས་དེ་ཡོད་པ་ཡིན་ན་ང་ཚོ་ལམ་ཁ་ཅིག་བཟོ་ཐུབ་གི་རེད་སོང་ཙང། ང་ཚོའི་ལས་འགུལ་ད་རིང་སྤེལ་བ་དེ་ལ་ཡང་ཐབས་ཇུས་ཡོད་ཙང་ཨ་ནི་དེ་དང་མཉམ་དུ་ལམ་ཁ་མ་འདྲ་བ་མང་པོ་ཅིག་བེད་སྤྱོད་བཏང་བྱས་ཨ་ནི་དེའི་བརྒྱུད་ནས་གང་ལྟར་ཞི་བའི་ལམ་ཐོག་ནས་ང་ཚོའི་གིས། འབྲེལ་བ་བྱས་བྱས་ཨ་ནི་ད་རིང་གྲུབ་འབྲས་དེ་ཐོན་པ་རེད་སོང་ཙང་དགའ་བསུ་ཞེ་དྲག་ཡོད་དེ་དང་མཉམ་དུ་ཨ་ནི་མུ་མཐུད་ནས་ང་རང་ཚོའི་སྤྱི་ཚོགས་ནང་ལ་ཡང་ང་ཚོས་གི་ག་དུས་ནས་ལས་འགུལ་དེ་འདྲ་སྤེལ་དུས་སྐབས་ལ་ཡང་སྐུ་མཁྱེན་མུ་མཐུད་ནས་རྒྱབ་སྐྱོར་གནང་རོགས་གནང་ཟེར་ནས་རེ་སྐུལ་ཞུ་གི་ཡིན། ང་ཚོ་ད་རིང་འདི་གྲུབ་འབྲས་ཐོན་པ་དེ་ཧ་ཅང་གི་ཡག་པོ་རེད་ཡིན་ན་ཡང་མུ་མཐུད་ནས་ང་ཚོའི་གི་ད་ལྟ Thermo Fisher ཟེར་བ་ཡིན་ན་བཟོ་ཚོང་ལས་ཁང་གཅིག་རེད། ཚན་རིག་གི་ལུང་པ་ནང་ལ་ཡང་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད་ཡིན་ན་ཡང Thermo Fisher ནང་བཞིན་བཟོ་ཚོང་ལས་ཁང་མ་འདྲ་བ་མང་པོ་ཅིག་གང་ལྟར་ང་ཚོ་བོད་ནང་ལ་ཡང་ཅ་ལག་དེ་འདྲའི་རྐུ་མ་རྒྱག་གི་ཡོད་རེད་བ་ཏཱ་རིའི་གྲའུ་ཡིན་ནའི་རེད་ཨ་ནི་ང་ཚོའི་གི་ཆུ་དང་ག་རེ་ཡིན་ནའི་རེད་རྒྱ་ནག་གཞུང་གིས་ང་ཚོའི་གི་བོད་ནང་ལ་ཡོད་པའི་གང་གང་བཙོང་གི་ཡོད་རེད་བ་སོང་ཙང་ང་ཚོ་མུ་མཐུད་ནས་ལས་འགུལ་སྤེལ་བཞིན་པ་ཡིན་ཨ་ནི་སོང་ཙང་འོ་འདིའི་སྐབས་དུ་རྒྱབ་སྐྱོར་གནང་རོགས་གནང་ཟེར་ནས་རེ་སྐུལ་ཞུ་ཡིན།

ལ་ནི་ཁོ་རང་ཚོས་ཀྱིས་བཏོན་གནང་དུས་སྐབས་ལ་ཡང་ང་ཚོས་ཀྱིས་ཞིབ་འཇུག་བྱས་རྗེས་ཨ་ནི། ཨ་མི་རི་ཀའི་གི་བཟོ་ཚོང་ལས་ཁང་ཆེན་མོ། Thermo Fisher། གྱིས་འབྲེལ་བ་བྱེད་ཀྱི་ཡོད་པ་དེ་ང་ཚོ་ཧ་གོ་སོང། དེའི་སྐབས་དུ་ནི་ཞིབ་འཇུག་མང་ཙམ་བྱས་པའི་སྐབས་ལ་ཡང་ཨ་ནི Thermo Fisher། གྱིས་རྒྱ་ནག་གཞུང་ལ་ཡང་ལག་ཆ་དེ་ཚོ་བཙོང་གི་འདུག་སོང་ཙང་ཨ་ང་རང་ཚོས་ཀྱིས་ལས་འགུལ་འགོ་འགོ་བཙུགས་ནས་ཨ་ནི་ད་ལྟ་བར་དུ་ཨ་ནི་དྲ་རྒྱ་བརྒྱུད་ནས་ང་ཚོས་ཀྱི Petition དེ་ལ་ཡང་མི་ཁྲི་བརྒྱད་ལྷག་གིས་ས་ཡིག་བརྒྱབ་བྱས་ཨ་ནི Thermo Fisher ལ་ལན་བསྐུར་ཡོད་རེད་ང་ཚོ་བོད་ནང་ལ་ཡང་གནས་སྟངས་ཧ་ཅང་གི་ཛ་དྲག་ཡོད་རེད་ཁྱེད་རང་ཚོས་ཀྱི་འཕྲུལ་ཆས་དེ་ཚོ་ཁྲིམས་འགལ་ལས་ཀ་བྱེད་མཁན་དང་དེ་འདྲའི་ལ་ཡང་གཅིག་པུ་བེད་སྤྱོད་བཏང་གི་ཡོད་མ་རེད་ང་ཚོ་བོད་ནང་ལ་ཡང་ཁོར་ཡུག་ཁོ་རང་བོད་པ་ཅིག་ཡིན་པ་ཆགས་ནས་སོ་སོ་གི་སྐད་ཡིག་སྦྱང་བྱས་སྐྱབས་མགོན་རིན་པོ་ཆེ་གི་སྐུ་པར་ཉར་བ་ཡིན་ནའི་རེད་ང་ཚོས་ཀྱི་བོད་པའི་དར་ཆ་ཉར་བ་ཡིན་ནའི་དེ་ཚོ་གང་ག་ཁྲིམས་འགལ་ལས་ཀ་བརྩི་གི་ཡོད་རེད། དངོས་གནས་ང་ཚོ་བོད་ནང་ལ་ཡང་ཧ་ཅང་གི་ཛ་དྲག་དང་གནད་འགག་ཡོད་རེད་ཟེར་སོང་ཙང Thermo Fisher གྱི་འཕྲུལ་ཆས་དེ་ཚོ་བོད་ནང་ལ་ཡང་བཙོང་པ་ཡིན་ན་དེ་འགྲིག་མ་རེད་ཟེར་ནས་ང་ཚོས་ཀྱིས་དེ་ཡིག་བཏང་ཡོད་རེད་དེ་དང་མཉམ་དུ Thermo Fisher བཟོ་ཚོང་ལས་ཁང་མཉམ་དུ་ཐད་ཀར་དུ་ང་ཚོའི་གྱི་ཕར་བཅར་བྱས་ནི་ཁོང་རང་ཚོ་ལ་ཡང་ཤོག་གུ་དེ་ཚོ་སྟོན་ནི་ཡི་གེ་མང་པོ་ཅིག་བྲིས་གནང་ཡོད་རེད་ཨ་ནི་ཟླ་བ་ཟླ་བ་མང་པོ་ཅིག་གཞུག་ལ་ཡ་ཁོ་རང་ཚོས་ཀྱི་ལན་ག་དུས་ནས་བརྒྱབ་དུས་ཀ་ལ་རྒྱ་ནག་གཞུང་ལ་ཡ་ཁོ་རང་ཚོས་ཀྱི་ཁྲག་དང་རིགས་རྫས་བསྡུ་ཡག་གི་འཕྲུལ་ཆས་སྤྲད་པ་དེ་ཁོ་རང་ཚོས་ཀྱི་དམིགས་བསལ་ཁྲིམས་འགལ་ལས་ཀ་བྱེད་མཁན་དང་དེ་འདྲའི་ལ་ཡ་གཅིག་པུ་བེད་སྤྱོད་བཏང་གི་ཡོད་ཟེར་ནས་ཁོ་རང་ཚོས་ཚུར་ལན་བརྒྱབ་པ་རེད་སོང་ཙང་ང་ཚོས་ཀྱི་མུ་མཐུད་ནས་ཡང། ཨ་རིའི་གྲོས་ཚོགས་ནང་ལ་ཡང་གྲོས་ཚོགས་འཐུས་མི་དེ་འདྲའི་མཉམ་དུ་ཚོགས་འདུ་མང་པོ་ཅིག་ཚོགས་བྱས་ཁོ་རང་ཚོའི་གི་ཡིག་ཐོག་ནང་ལ་ཕབ་བྱས Thermo Fisher ཨ་མི་རི་ཀའི་གི་བཟོ་ཚོང་ལས་ཁང་ཡིན་ཙང་ཨ་ནི་འགྲོ་བ་མིའི་ཐོབ་ཐང་བརྒྱུད་ནས་བསམ་བློ་བཏང་བྱས་ཨ་ནི་བོད་ནང་ལ་ཡང་དེ་ཚོ་རིགས་རྫས་བསྡུ་ཡག་གི་འཕྲུལ་ཆས་དེ་ཚོ་མཚམས་བཞག་དགོས་ཡོད་ཟེར་ནས་ཁོ་རང་ཚོའི་གི་རེ་སྐུལ་ཞུས་ཡོད་རེད་དེ་དང་མཉམ་དུ་ཨ་ནི་ང་ཚོས་མུ་མཐུད་ནས་ལས་འགུལ་སྤེལ་བཞིན་པ་ཡིན་ཙང་ཨ་ནི་བཟོ་ཚོང་ལས་ཁང Thermo Fisher ནང་ཁུལ་ནས་མ་རྩ་འཛིན་སྐྱོང་བྱེད་མཁན་དེ་འདྲའི་ཡོད་རེད་བ་དེ་དང་མཉམ་དུ་ང་ཚོས་འབྲེལ་བ་བྱས་བྱས། ནི་ཚོགས་འདུ་འཚོགས་པ་རེད། འདིའི་སྐབས་དུ་ནི་ཐེངས་པ་དང་པོ་ང་ཚོ་གི་བོད་མི་རིགས་མི་མང་གཅིག་གིས་ཁོ་རང་ཚོའི་ཚོགས་འདུ་མཉམ་དུ་བཅར་བྱས Thermo Fisher མཉམ་དུ་ཐད་ཀར་དུ་འབྲེལ་བ་བྱུང་པ་རེད། ཚོགས་འདུ་དེ་ནང་ལ་ཡང་ང་ཚོའི་གི་བོད་ནང་གི་གནས་སྟངས་སྐོར་ལ་ཡང་བཤད་ཀྱི་གོ་སྐབས་རག་སོང། ནི་འདིའི་གཞུག་ལ་ཡང་ནི་ང་ཚོའི་གི་ཡིག་ཐོག་ནང་ལ་ཕབ་བྱས་ནི Thermo Fisher གིས་དམ་བཅའ་བཞག་པ་རེད་བོད་ནང་ལ་ཡང། ཁྲག་དང་རིགས་རྫས་བསྡུ་ཡས་ཀྱི་འཕྲུལ་ཆས་དེ་ཚོ་བཙོང་གི་མེད་སེ་ལབ་ནི་དམ་བཅའ་བཞག་ཡོད་རེད་ད་དམ་བཅའ་བཞག་པ་དེ་ང་ཚོའི་གྲུབ་འབྲས་ཧ་ཅང་གི་ཡག་པོ་རེད་ཡིན་ན་ཡང་མུ་མཐུད་ནས་ང་ཚོས་ཀྱི་ཁོ་ཚོའི་ཀྱི་དམ་བཅའ་དེ་ཉར་གྱི་འདུག་མི་འདུག་སེ་ལབ་ནི་ང་ཚོ་བརྟག་དཔྱད་བྱེད་དགོས་རེད་སོང་ཙང་ང་ཚོའི་བོད་རང་བཙན་སློབ་ཕྲུག་ཚོགས་པ་དང་ཨ་ནི་ང་ཚོའི་ཀྱི་རྒྱབ་སྐྱོར་ཚོགས་པ International Tibet Network དང Free Tibet Org ཁོ་ཚོ་མཉམ་དུ་འབྲེལ་བ་བྱས་ནས་ང་ཚོ་མུ་མཐུད་ནས་ཁོ་ཚོ་ལ་ཡང་དམ་བཅའ་དེ་ཉར་གྱི་འདུག་སེ་ལབ་ནི་བལྟ་གི་ཡིན། ཡང་བོད་རང་བཙན་སློབ་ཕྲུག་ཚོགས་པའི་འབྲེལ་མཐུད་པ་ཚུལ་ཁྲིམས་སྟོབས་འབྱོར་ལགས་ཀྱིས་གསུངས་དོན། ད་ད་ལན་ད་ལན Thermo Fisher ལས་འགུལ་དེ་རྒྱལ་ཁ་ཐོབ་པ་དེ་ཕན་ནུས་ཆེན་པོ་བྱུང་སོང་རྒྱུ་མཚན་གཅིག་ནི་བོད་རིགས་གཞོན་སྐྱེས་བོད་དོན་འཐབ་རྩོད་པ་མང་པོས་དཀའ་ལས་བརྒྱབ་པའི་འབྲས་བུ་ཡིན་ཁ་སང་ང་ཚོ་གཞོན་སྐྱེས་ལས་འགུལ་པ་ཁ་ཤས་མཉམ་དུ་འོག་གཅིག་ལ་ཕྱིན་ནས

ཨེ་འདི་གི་དེ་ཅིག་བོད་ནང་ལ་ས་ཆ་ག་བ་ག་བ་ཡིན་མེད་ད་ཡ། བོད་འདི་གུ་རུ་ག་འདྲས་ཁྱེད་ལས་འགྱོད་མེད་དེ་ཅིག་དེ་ལྟའི་ཁ་གསལ་བོ་ཞེ་དྲག་ཞེ་དྲག་ཏུ་འབྲེལ་བའི་ནང་གྲོ་ཞིག་འདུག་ཨེ་འདི་རྒྱ་ནག་གཞུང་ལ་བཙོང་གི་མེད་ལ་ཨེ་འདི་ཁྱེད་ཁོ་ན་ཁྱེད་ལ་མི་འདུག་ད་ད་ད་གཙོ་བོ་དེ་ད་ད་བོད་ནང་ལོགས་གཅིག་པོ་ལ་ད་བཙོང་གི་མེད་འབད་ཀྱི་རྣམ་པ་འགྲོ་ཅི་གང་གལ་ཆེན་ཞིག་འདུག་ཨེ་འདི་མ་བཙོང་ཡ་དེ་ད་ད DNA collection kit དེ་རེད་འདུག།
ཡང་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ནང་རྟེན་གཞི་གནང་བའི་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པའམ Human Rights Watch ཞེས་པའི་ཚོགས་པའི་ཨེ་ཤི་ཡ་སྡེ་ཚན་གྱི་འགན་འཛིན་གྱི་ཕྱག་རོགས Maya Wang ལགས་ཀྱིས Thermo Fisher Scientific ཞེས་པའི་ཨ་རིའི་ཁེ་གཉེར་ལས་ཁང་གིས་བོད་ལ་རིགས་རྫས་བསྡུ་རུབ་བྱ་རྒྱུའི་ཡོ་ཆས་བཙོང་མཚམས་འཇོག་རྒྱུའི་ཐག་གཅོད་བྱས་པའི་གསལ་བསྒྲགས་བྱས་པ་དེ་ནི

རྒྱ་ནག་གི་བདེ་སྲུང་ལས་ཁང་གིས་བོད་དང་ཤར་ཏུར་ཀི་སི་ཐན་ནང་གི་མི་མང་ཚོའི་རིགས་རྫས་བསྡུ་རུབ་བྱེད་ཀྱི་ཡོད་པ་ཙམ་མ་ཟད་རྒྱ་ནག་རྒྱལ་ཡོངས་ཀྱི་མི་མང་ཚོའི་རིགས་རྫས་བསྡུ་རུབ་ཀྱི་ལས་དོན་གཞི་རྒྱ་ཆེན་པོ་སྤེལ་བཞིན་ཡོད་སྐོར་ཡང་གསུངས་འདུག་ལེ་ཚན་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་རྒྱ་གར་ནང་བོད་མི་གནས་སྡོད་ས་ཁུལ་མང་པོའི་ནང་རུམ་གདན་བཟོ་ཚོང་ལས་ཁང་ཕལ་ཆེ་བ་ཉམས་རྒུད་ཕྱིན་ཡོད་ཀྱང་རྒྱ་གར་བྱང་ཤར་མེའོ་ཆོས་འཕེལ་གླིང་བོད་མི་གཞིས་སྒར་གྱི་རུམ་གདན་བཟོ་ཚོང་ལས་ཁང་གི་ཚོང་ནི་གདན་འཐག་མ་ཚར་བ་མ་གཏོགས་ཉོ་མཁན་མེད་པའི་དཀའ་ངལ་མེད་པ་རེད་འདུག་འདིའི་སྐོར་གཞིས་ཆགས་ཀྱི་མཉམ་འབྲེལ་ཚོགས་གཙོ་བཀྲ་ཤིས་དོན་གྲུབ་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་ཏེ་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་ནང་གི་བོད་མིའི་སྤྱི་མཐུན་མཉམ་འབྲེལ་གྱི་ཁྱབ་ཁོངས་སུ། མཉམ་འབྲེལ་ཁག་བཅོ་ལྔ་ཡོད་པའི་ནང་ནས་རྒྱ་གར་བྱང་ཤར་ཁུལ་དུ་ཡོད་པའི་མེའོ་ཆོས་འཕེལ་གླིང་མཉམ་འབྲེལ་ལས་ཁང་དེ། ཐོག་མ། ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བརྒྱད་ལོ་ལ་ལྕགས་གླང་ས་གནས་སུ་གསར་འཛུགས་གནང་ཡོད་པ་དང། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ལོ་ལ་ལྕགས་གླང་ནས་མེའོ་ས་གནས་སུ་གཞིས་སྤོ་གནང་འདུག་ལ། དེ་ནས་རིམ་པས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ལོར་མངའ་སྡེའི་གཞུང་ལ་དེབ་སྐྱེལ་གནང་ཐུབ་པ་བྱུང་བཞག་མེའོ་ཆོས་འཕེལ་གླིང་གཞིས་ཆགས་ཀྱི་མཉམ་འབྲེལ་ལས་ཁང་སུ་རུམ་གདན་བཟོ་ཚོང་ལས་ཁང་དང་བཟའ་འབྲུའི་ཚོང་ཁང། ཨར་འདམ་བཟོ་ཚོང་ཁང། ཇ་ཤིང་འདེབས་ལས་དང་མགྲོན་ཁང་དང། འཕྲུལ་རྨོས་སྡེ་ཚན་སོགས་ཁྱོན་བསྡོམས་ནས་ཚོང་སྒོའི་སྡེ་ཚན་བཅུ་གཅིག་དང། སྤྱི་ཚོགས་བདེ་དོན་ཚན་པ་གསུམ་བཅས

ཨ་ནེ་ཅིག་གིས་འདི་ང་ཚོ dealership ཏུ་ཆགས་འདི་གི་ཡོད་ལ་ནི་ཨ་དེ་མ་ཡིན་པའི་གི་ད་ནི་མི་མང་རང་གི་ཆེད་དུ་ད་ཅིག་ང་རང་ཚོ་དུ་སུ་ཨ་ཞིང་པ་དུ་ཆགས་འདི་དུས་ད་ཁོ་རང་ཚོ་གི་དེ་ད་ཆེད་དུ་ད་ཅིག་ང་རང་ཚོའི workshop འདི་ནང་དུ་ཡ་ཨ་ཅིག་གི tractor དང་ཨ་ནེ JCB དང་སོགས་པ་སྣེ་འོ་འདི་འདྲའི་ཅིག་ཡོད་ལ་ནི་ཞུ་ཡ་ཡིན་ལ། མེའོ་མཉམ་འབྲེལ་ལས་ཁང་སུ་ཡོད་པའི་ལག་ཤེས་བཟོ་ཚོང་ལས་ཁང་དེའི་ནང་གཞིས་ཆགས་དེའི་རུམ་གདན་བཟོ་གྲྭའི་ཐོན་ཁུངས་རུམ་གདན་དང་དེ་མིན་གཞིས་ཆགས་མི་དམངས་ལ་དགོས་མཁོ་ཡོད་པའི་མཁོ་ཆས་རིགས་ཁེ་བཟང་ཕྲན་བུའི་ཐོག་ནས་འཚོང་གནང་གི་ཡོད་འདུག། ཕྱི་ནང་འདི་རེད་ད་ང་ཚོ་གི་ད་ལག་ཤེས་བཟོ་ལས་ཀྱི་ཤོ་རུམ་ད་འདི་ང་རང་ཚོ་གཙོ་བོ་དེ་འདི་རེད་ང་རང་ཚོ་ད་ཐེངས་འདི་གས་འདི་ད་དྲ་མི་ན་ཚོ་ད་དམིགས་བསལ་གྱི་ད་ཅིག་མངའ་སྡེའི་ནང་རེད་རྒྱ་གར་སྤྱི་ཡོངས་ནང་ནས་ད་ཁོ་རང་ཚོ་གུས་བཀུར་ཞེ་སོང་ཅིག་ང་ཚོ་ལ་ཡང་ད་དྲི་མ་འདང་མ་སོང་ན་ཁོང་ཚོ་གི་ད་ང་ཚོ་ལ་ཡང་འདུག་སྤྱི་ཡོངས་འདི་ད་ད་གཅིག་གི་ལག་ཤེས་བཟོ་ལས་ཀྱི་དམིགས་བསལ་གྱི་ད་འདི་རུམ་གདན་ནང་དུ་ཆགས་བསྡད་ཡོད་ད། ཨ་དེ་མ་ཡིན་པའི་གི་ཨ་ནི་ཆིག་གི་ཨ་ང་ཚོ་ནང་པའི་ཆོས་ཕྱོགས་གི་ད་ཅིག་གི་ཨ་དགོས་མཁོ་རིགས་སུ་ཅིག་ད་ཅིག་གི་སྐུ་འདྲ་ལ་སོགས་པ་ད་ཅིག་ད་ཅིག་མང་པོ་ཡོད་རེད་པ་ད་ཐང་ཀ་ད་དེ་འདྲ་མང་པོ་ད་ང་ཚོ་ཕྱི་ལོགས་ད་ཕྱི་ལོགས་ནས་ད་ཚོང་ཁང་ཁག་ཕྱི་ལོགས་ཁག་ནས་ཅིག་མང་པོ་འབྱོར་སུ་ང་ཅིག་ད་ག་ད་ཅིག་ད་འདི་རེད་ང་རང་ཚོ་ད་ཅིག་གི་ད་བྱང་ཤར་དུ་ཆགས་བསྡད་དུས་ད་ཅིག་ང་ཚོ་རྒྱལ་ས་དང་འདི་འདྲ་ཐག་རིང་པོ་ཡོད་དུས་ཨ་འདི་ཨོན་ལ་ཨ་ནི་བོད་པ་ཙམ་མ་ཡིན་པའི་གི་ཨ་ནི་ཅིག་གི་ཕྱི་གི་ད་ཅིག་གི་ནང་པ་དང་དེ་འདྲ་མང་པོ་ཞིག་གི་དགོས་མཁོ་ལ་བལྟས་བྱས་ནས་ཨ་ནི་ཀ་ལེན་བོང་ལ་སོགས་པ་ཨ་ནི་ལྡི་ལི་དང་ཨ་དྷརམ་སཱ་ལ་ཨོ་དེ་འདྲ་ནས་ཚུར་མངགས་ནས་ཕར་ཨ་ནི་མི་མང་ལ་ཡང་འདུག་ས་ཁེ་བཟང་ཕྲན་བུའི་ཐོག་ནས་མང་འདྲེན་པའི་བུ་ཞུ་ས་བཙོང་ཡ་ལ་སོགས་པ་འདུག་གནང་གི་ཡོད་ན་འདི་ཞུ་རྒྱུ་ཡིན། ཡང་རྒྱ་གར་ནང་ལ། ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ནང་བོད་མིའི་གཞིས་ཆགས་ཁག་གསར་འཛུགས་གནང་བའི་སྐབས། འཚོ་རྟེན་ཙམ་མིན་པར་བོད་མིའི་ལག་ཤེས་བཟོ་ལས་མི་ཉམས་རྒྱུན་འཛིན་ཆེད་རུམ་གདན་བཟོ་གྲྭ་དེ་འདྲ་བཙུགས་ནས་འགོ་སྟོད་དུ་ཚོང་ཧ་ཅང་ཡག་པོ་བྱུང་ཡོད་ཀྱང། རིམ་པས་བཟོ་གྲྭའི་ནང་ལས་ཀ་བྱེད་མཁན་ཉུང་དུ་ཕྱིན་ནས་ལག་ཤེས་བཟོ་ཚོང་ཁང་མང་པོ་སྒོ་བརྒྱབ་དགོས་བྱུང་ཡོད་སྟབས། མེའོ་ཆོས་འཕེལ་གླིང་བོད་མིའི་གཞིས་ཆགས་ཀྱི་རུམ་གདན་ལག་ཤེས་བཟོ་གྲྭ་དེ་ད་ལྟའི་གནས་སྟངས་ག་འདྲ་ཡོད་མེད་ཀྱི་སྐོར་ལ་བཀའ་འདྲི་ཞུས་པར། བཀྲ་ཤིས་དོན་གྲུབ་ལགས་ཀྱིས་བཀའ་ལན་གནང་ཡ་ལ། ད་དེ་དེ་སྔ་ཡིན་པ་ཡིན་ན་ད་ང་རང་ཚོ་དམིགས་བསལ་ད་རྒྱ་གར་རྒྱ་གར་རང་རྒྱ་གར་ཡིན་པ་གང་ཤེས་ད་ང་རང་ཚོ་བོད་པའི་གི་སྤྱི་ཡོངས་ད་ལྟ་རོ་ཆ་བཞག་པ་ཡིན་ན་ང་ཚོ་ད་ཅིག་གི་ཅིག་གི་མཉམ་འབྲེལ་ཁག་གི་ས་གནས་ཁག་ལ་ཡང་བཅོ་ལྔ་སྐོར་ཆགས་བསྡད་ཀྱི་ཡོད་རེད་ད་དེའི་ནང་ལ་ཡང་ད་ཕལ་ཆེར་དྷརམ་སཱ་ལ་དང་མེའོ་མཉམ་འབྲེལ་གཉིས་འདུག་ས་ད་མུ་མཐུད་ནས་འགྲོ་བསྡད་ཀྱི་ཡོད་པ་དང་ད་ང་ཚོ་དེ་ལ་ཡང་བྱེད་སྟངས་ཧ་གོ་བ་ངོ་མ་ཡིན་ན་ཕྱི་མི་མང་གིས་སྟོད་གོས་དང་གྲགས་བྱས་ན་ད་དེ་ད་གདན་འཐག་མཁན་ཡིན་པ་ཡིན་ན་ལས་མི་མང་པོ་འགྲོ་བའི་ས་དེ་འདྲ་ཞིག་ཡོད་རེད་ད་ཅིག་གི་དེ་ལ་ཡང་ང་ཚོ་གིས་ད་བདག་ཉར་འགྲོ་འདི་བྱེད་ཐུབ་ཡ་གི་ད་རྒྱུན་གནས་ཐུབ་ཡ་གི་གཙོ་ད་ཁོང་རྣམ་པ་ད་དེ་ལ་ཡ་ཕྱག་ལས་གནང་བསྡད་མཁན་མང་པོ་ཞེ་དྲག་མེད་བྱས་ཡོད་རེད་པ། ཁོ་རང་ཚོ་ད་མང་ཆེ་བ་ཞིག་རྙིང་པ་མང་པོ་ཞིག་དེ་ནང་ལ་ཡང་ད་མུ་མཐུད་ནས་འགྲོ་བསྡད་ཀྱི་ཡོད་པ་དང་ཁོང་ཚོ་ལ་ཡང་དམིགས་བསལ་གྱི་ད་ཅིག་ང་རང་ཚོ་གནས་ཐུབ་ཡ་དེ་ཁོང་རང་ཚོ་ལ་ཡང་ཅིག་མཐུན་ཕྱོགས་བྱ་ཡ་ལ་སོགས་པ་དཔེར་ན་ང་རང་ཚོ་གི་ད་ཅིག

ཨཱ་ནི་འདི་གིས་གང་ལ་ཡང་དགོངས་ཏེ་ཞུས་པ་ནས་ཤིང་རྟ་འདྲ་དེ་ཨཱ་ནི་ཁོ་རང་ཚོ་གི་ཉིན་ལྟར་ད་ག་ཚོད་འཐག་ཐུབ་མེད་ཐུབ་ཡོད་མེད་དེ་ཁོ་རང་ཚོ་ད་སྐད་ཕིར་གྱི་ཞེ་ཚོང་ཞིག་ལས་ཕྱི་ནས་ང་ཚོ་གི་མཐུན་འགྱུར་བྱ་བའི་ད་ཅི་གི་འདི་ལ་ཡ་གཞི་བཞག་ནས་ད་ད་ལྟ་གནས་ཐུབ་པ་དེ་ཨཱ་ནི་ཅི་གི་ད་སོ་སོ་གི་ད་རིག་གཞུང་ཟེར་བ་རེད་ད་སྔོན་མ་ནས་དེ་འདྲས་ཀྱི་ད་དགུང་ལོ་བགྲེས་པོ་འདི་ཚོ་གི་ད་ཅི་གི་མདུན་ལམ་འདྲ་བོ་ཞིག་ད་འདྲ་བཏོད་ནས་བཞག་ཡོད་རེད་བ་ད་འདི་ང་རང་ཚོ་གི་རྒྱུན་སྐྱོང་གནང་ཐུབ་པ་དེ་ད་ཅི་བེད་སྤྱད་དེ་འདྲས་འདྲ་བོ་ཅིག་ཡིན་ལ་འདི་ཅི་ཞུ་འདོད་བྱུང།
རུམ་གདན་བཟོ་གྲྭ་དེ་ནང་ལ་ལས་ཀ་བྱེད་མཁན་ལས་བྱེད་སུམ་ཅུ་སོ་ལྔ་ཡོད་པ་ཕལ་ཆེ་བ་ནི་བུད་མེད་ཡིན་འདུག་ལ། བཟོ་གྲྭའི་ཐོན་སྐྱེད་གདན་ཕལ་ཆེ་བ་ནི་ཨ་རུ་ནཱ་ཅལ་མངའ་སྡེ་དང་ཁྱིམ་མཚེས་མངའ་སྡེའི་ནང་དུ་ཡོད་པའི་དགོན་པ་དང། ས་གནས་དཔོན་རིགས་ཡུལ་སྐོར་སྤྲོ་འཆམ་པ་སོགས་ཀྱིས་ཉོ་རྒྱུ་ཡོད་འདུག་ད་ལྟའི་ཆར་གདན་འཐག་མ་ཐུབ་པའི་དཀའ་ངལ་མ་གཏོགས་འཚོང་མ་ཐུབ་པའི་དཀའ་ངལ་དེ་འདྲ་མེད་ཞེས་མཉམ་འབྲེལ་ཚོགས་གཙོ་མཆོག་གིས་འགྲེལ་བརྗོད་གནང་བྱུང། ལའོ་ལའོ་འདི་ནང་ལ་ཡང་འཐག་ཕལ་ཆེ་འཐག་མི་ཐུབ་པ་འཐག་མིན

ད་གཅིག་གི་དེ་འཐག་མ་ཐུབ་པའི་ཀྱི་དཀའ་ངལ་མ་གཏོགས་ང་རང་ཚོ་གི་བར་དྲན་པའི་ཞུ་བས་དང་ཚོང་ཡས་ལ་དམིགས་བསལ་དཀའ་ངལ་མེད་ཟེར་ཞུ་ཡས་ཨ་ནི་རྣམ་པ་ཚོའི་མཁྱེན་རྟོགས་སླད་ཞུ་བ་བྱས་ན་ད་དེ་ཨ་རུ་ནཱ་ཅལ་མངའ་སྡེ་དང་བྱང་ཤར་དང་ད་མེ་འོ་ལུགས་ཀྱི་མཚོན་པ་ཡིན་ན་ད་གཅིག་གི་མ་འོང་པ་ག་ལེ་ག་ལེ་ད་ཡུལ་སྐོར་སྤྲོ་འཆམ་པའི་ཀྱི་ད་གཅིག་ས་ཆ་འདྲ་བོ་ཞིག་འདུག་ཆགས་འདི་དུས་ད་གཅིག་གི་ཡོང་ཡས་ལ་ད་གཅིག་གི་ཡུལ་སྐོར་སྤྲོ་འཆམ་པ་མང་དུ་ཕྱིན་འོ་དེ་འདྲས་ཀྱི་རྐྱེན་པས་ད་དཔོན་རིགས་དང་དེ་འདྲས་ད་མང་པོ་ཞིག་དེ་འདྲས་ལ་ཡར་འཚམས་གཟིགས་དང་གཟིགས་སྐོར་དེ་འདྲས་ཕེབས་འོང་གི་ཡོད་རེད།

ཨ་ནི་ཁེ་ཕན་ཤུགས་ཆེན་པོ་ཞིག་སྐྱེས་པ་གྲུབ་ཀྱི་ཡོད་པ་དང། ཨ་ནེ་རང་བཞིན་གྱིས་ད་གཅིག་གི་ད་ཡུལ་སྐོར་སྤྲོ་འཆམ་དང་དེ་འདྲས་ཀྱི་ད་གཅིག་གི་མང་པོ་ཞིག་ཕེབས་ཡོང་དུས་ཁོ་རང་ཚོ་གིས་ཨ་ནེ་གཅིག་གི་དྲན་པའི་ཆས་དང་དེ་འདྲས་གང་ཅིའི་ཐོག་ནས་ཨ་ནེ་རོགས་པ་ཅིག་དཔེ་ཆེན་པོ་གནང་གི་ཡོད་པ་དང་ཨ་ནེ་ད་ཁོ་རང་ཚོ་གིས་གཞི་བཞག་པའི་ཐོག་ནས་ད་གཅིག་གི་ཡོངས་གྲགས་འགྲོ་བ་ཞིག་ན་ད་ང་ཚོ་གི GI registration ལ།

ཆ་ཚང་ཅིག་འདི་ན་ཡོད་ཟེར་ཞུ་བའི་འདི་ངས་ང་རང་ཚོ་གི་ད་ཅིག་མང་ཚོགས་ཤེས་ད་མང་ཚོགས་ཀྱི་ཆེད་དུ MRP རང་གི་ཐོག་ནས་ཁེ་བཟང་ད་ཁྲིམས་རྒྱུད་དེ་འདྲས་ཅིག་ད་དེ་འདྲས་གི་ཐོག་ནས་ཁོ་རང་ཚོ་ལ་ཡག་དགོས་མཁོ་ཞེས་སོང་ཅིག་ཆ་ཚང་ཅིག་འདི་ལ་ཡག་ཨ་ནི་མང་ཚོགས་ལ་ཡག་དུ་སོང་ད་ས་མཐུན་འགྱུར་བྱ་ཐུབ་པ་དང་ཨ་འདི་མ་ཡིན་པའི་གི་ད་ང་རང་ཚོ་གི་འདི་ནང་ལ་ཡག་ཨ་ཅིག store ལ་ནི་ད་འདི་ཨ་གློག་གི་འོད་ཀྱི་ཅ་ལག་ད་མང་པོ་ཕན་ཆེན་པོ་ཞིག་དཔེར་ན། འཁྱག་སྒམ་ལ་སོགས་པ་དང་གློག་རླུང་འཁོར་ལ་ཡ་དང་དེ་འདྲས་ཀྱི་ཅིག་གི་ཡོད་རེད་བ་དེ་ཆ་ཚང་ཞིག་དེ་ནས་ཡང་ང་ཚོ་འདི་ཡང་ཁོང་ཚོ་ལ་ཨ་ནི་མཐུན་སྦྱོར་གནང་ཐུབ་པ་ཞིག་བྱུང་ཡོད་དེ་ཞུ་ཡ་ཡིན་ལ། དེ་རིང་དུས་ཚོད་ཀྱི་རྐྱེན་པས་ཁོང་ལ་བཀའ་འདྲི་ཞུས་པ་ཆ་ཚང་སྙན་སྒྲོན་ཞུ་ཐུབ་མ་སོང་བས། འཕྲོས་རྣམས་བདུན་ཕྲག་རྗེས་མའི་ད་ལྟའི་དུས་ཚོད་དེ་སྙན་སྒྲོན་ཞུ་གི་ཡིན། ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས། ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ལ་རྒྱལ་སྤྱིའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་གིས་ཐའེ་ཝན་གྱི་བདམས་ཐོན་སྲིད་འཛིན་ལའེ་ཏིང་ཅེ་མཆོག་ལ་དགའ་བསུའི་འཚམས་འདྲི་ཞུས་གནང་འདུག་དེ་ཡང་ཁེ་ས་གཟའ་ཉི་མའི་ཉིན་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་གིས་གནང་བའི་འཚམས་འཕྲིན་དེའི་ནང་ཁོང་གིས་བོད་མི་མང་སྤྱི་འཐུས་ལྷན་ཚོགས་དང་འཛམ་གླིང་གི་ས་གནས་གང་སར་གནས་པའི་བོད་མི་རྣམས་ཀྱི་སྐུ་ཚབ་ཞུས་ཏེ། ལའེ་ཅིང་ཏི་མཆོག་ཐའེ་ཝན་གྱི་སྲིད་འཛིན་ལ་བདམས་ཐོན་བྱུང་བར་དགའ་བསུའི་འཚམས་འདྲི་ཞུ་གི་ཡོད། ཐའེ་ཝན་གཞུང་མང་གཉིས་ནས་དུས་རྟག་ཏུ་མང་གཙོའི་རིན་ཐང་གོང་འཕེལ་གཏོང་བའི་སྣེ་ཁྲིད་གནང་ཡོད་པ་དང་འོས་བསྡུ་འདིས་ཐའེ་ཝན་མང་ཚོགས་ནས་མང་གཙོའི་ཆེད་དུ་དམ་བཅའ་བརྟན་པོ་ཡོད་པ་ཡང་བསྐྱར་གསལ་སྟོན་གནང་ཡོད་ཅེས་དང་བཙན་བྱོལ་བོད་མིའི་མང་གཙོ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མི་མང་ལ་བསྩལ་གནང་མཛད་པའི་ལེགས་སྐྱེས་ཤིག་ཡིན་པ་དང་བཙན་བྱོལ་བོད་མིའི་སྒྲིག་འཛུགས་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་གཉིས་ནི་བོད་ཀྱི་ཁྲིམས་མཐུན་གྱི་སྐུ་ཚབ་དང་མགྲིན་ཚབ་པ་ཡིན་སྐོར་ཡང་བཀོད་གནང་འདུག། ཡང། ཨ་མི་རི་ཀའི་ལྷོ་ཕྱོགས་མངའ་སྡེ་ཧྥི་ལོ་རི་ཏའི་ནང་གི་སན་པི་ཏིས་བུག་ཞེས་པའི་གྲོང་ཁྱེར་ནང་འབྲས་སྤུངས་སྒོ་མང་གྲྭ་ཚང་གི་དགེ་འདུན་པ་ཞལ་གྲངས་བརྒྱད་ཀྱིས་འདི་ཟླའི་ཚེས་དགུ་ནས་བཅུ་བཞི་བར་བདུན་ཕྲག་གཅིག་རིང་རྡུལ་ཚོན་དཀྱིལ་འཁོར་བཞེངས་གནང་བ་དང་ཞལ་འདོན་སོགས་གསུང་འདོན་གནང་འདུག་དེ་ཡང་ས་གནས་ཀྱི་བརྙན་འཕྲིན་ལས་ཁང། Spectrum དགུ་པ་ཞེས་པས་འདི་ཟླའི་ཚེས་དགུ་ཉིན་གནས་ཚུལ་རྒྱང་བསྲིངས་གནང་དོན་ལྟར་ན་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་ནང་གི་བྱེས་ཀྱི་གདན་ས་ཆེན་པོ་འབྲས་སྤུངས་སྒོ་མང་གྲྭ་ཚང་གི་དགེ་འདུན་པ་ཞལ་གྲངས་དེས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་གྲོང་ཁྱེར་འདིའི་ནང་ཆེད་ཕེབས་གནང་སྐབས་འཛམ་གླིང་ཞི་བདེའི་ཆེད་ཀྱི་རྡུལ་ཚོན་དཀྱིལ་འཁོར་བཞེངས་གནང་བ་དང་ད་རེས་ཁོང་རྣམས་ཀྱིས་ཤེས་རབ་ཀྱི་ལྷའི་དཀྱིལ་འཁོར་བཞེངས་གནང་འདུག། དེའི་ཕན་ཡོན་སྐོར་ཡེ་ཤེས་ཆོས་ལྡན་ལགས་ཀྱིས་གསུངས་དོན། So become a very improved, very intelligent. དེ་ལ་བརྟེན་ནས་རང་ཉིད་ཀྱི་ཤེས་རབ་རྒྱས་ནས་རིག་པ་རྣོ་པོ་ཆགས་རྒྱུ་ཡིན་སྐོར་གསུངས་འདུག། ཡང་ཀེ་ན་ཏྲའི་ནང་གི་གྲོང་ཁྱེར་ཐུ་རོན་ཏོའི་རྒྱལ་སྤྱིའི་བོད་རང་བཙན་གྱི་ཚོགས་ཆེན་ཐེངས་བདུན་པ་གོ་སྒྲིག་ཚོགས་ཆུང་གིས་རྩོམ་པ་པོ་འཇམ་དབྱངས་ནོར་བུ་ལགས་དང་དོན་གྲུབ་ལྷ་དར་ལགས་གཉིས། གྲོང་ཁྱེར་དེའི་ནང་གདན་ཞུས་ཀྱིས་བོད་རང་བཙན་དང་བོད་མིའི་མདུན་ལམ་ཞེས་པའི་བརྗོད་གཞིའི་ཐོག་བགྲོ་གླེང་ཞིག་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་སྟེ་རེས་གཟའ་སྤེན་པའི་ཉིན་གོ་སྒྲིག་ཞུས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན། ལས་རིམ་འདི་བཀོད་སྒྲིག་གནང་མཁན་མཁའ་འགྲོ་གཡང་འཛོམས་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་རིག་འཛིན་ཆོས་སྒྲོན་ཡིན།